ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་གཅིག། རེས་གཟའ་ཟླ་བ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང། ཕྲན་ཡང་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་གསར་ཚེས་ཀྱི་འཚམས་འདྲི་གནང་བ་དང་སྦྲགས། འབྱུང་འགྱུར་འཛམ་གླིང་འདིར་མི་གཅིག་གྱུར་གྱི་འདུ་ཤེས་ཐོག་ནས་ཕན་ཚུན་རོགས་རམ་བྱ་དགོས་པའི་ལམ་སྟོན་བསྩལ་གནང་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། རྒྱ་ནག་གཞུང་གིས་སྨར་ཁམས་ཁྱུང་འབུམ་ཀླུ་ར་དགོན་པའི་ནང་གྲྭ་པ་གསར་ཞུགས་མི་ཆོག་པའི་བཀག་སྡོམ་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ། དེ་ནས་དམིགས་བསལ་ཆེད་བསྒྲིགས་ཀྱི་ལེ་ཚན་ནང་རྒྱ་གར། རྡ་རམ་ས་ལར་རྟེན་གཞི་བྱས་པའི་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་བསྟི་གནས་ཁང་གིས་སྤྱི་ཚོགས་རྒྱ་ཁྱབ་ཞེས་བོད་ཕྲུག་ཚོར་འཚེ་མེད་ཞི་བའི་ཤེས་ཡོན་སློབ་གསོའི་སྦྱོང་བརྡར་གནང་བའི་སྐོར་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་བསྟི་གནས་ཁང་གི་འགན་འཛིན་བསྟན་འཛིན་ཆོས་འཛིན་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ། བདུན་རེའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་ཚུགས་པའི་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་གསར་ཚེས་ཀྱི་འཚམས་འདྲི་གནང་བ་དང་སྦྲགས་འབྱུང་འགྱུར་འཛམ་གླིང་འདིར་མི་གཅིག་གྱུར་གྱི་འདུ་ཤེས་ཐོག་ནས་ཕན་ཚུན་རོགས་རམ་བྱ་དགོས་པའི་ལམ་སྟོན་བསྩལ་གནང་ཡོད་པའི་སྐོར། གནས་མཆོག་རྡོ་རྗེ་གདན་ནས་ཆེད་གཉེར་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་གསན་གནང་གི་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་གཅིག་ཉིན། གནས་མཆོག་རྡོ་རྗེ་གདན་དུ་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་དང། ཝཱ་ཎ་སློབ་ཟུར་ཚོགས་པ་དང་སྤོན་ཊ་བོད་མིའི་གཞིས་ཆགས་དང། དེ་བཞིན་ཞྭ་ལུ་དགོན་པ་དང་གཞན་ཡང་ལྷ་ལྡན་ཆོ་འཕྲུལ་སྨོན་ལམ་དགེ་རྩ་ཚོགས་པ་དང། དགེ་ལྡན་སྤྱི་ལས་ཁང་བཅས་ཚོགས་པ་ཁག་ཐུན་མོང་གི་གོ་སྒྲིག་འོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བསྟན་འགྲོའི་མགོན་དཔུང་དམ་པར་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་གནང་སོང་ལ་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གནང་བའི་ནང། ང་ཚོ་འཛམ་བུ་གླིང་འདིའི་ནང་ཡོད་པའི་མི་དུང་ཕྱུར་བདུན་བརྒྱད་ཅིག་ཡོད་པ་རྣམས། མི་རིགས་སོགས་ཀྱི་རྣམ་དབྱེ་སྤངས་ཏེ་མི་གཅིག་གྱུར་གྱི་འདུ་ཤེས་བརྟན་པའི་ཐོག་ནས། ཕན་ཚུན་འཆམ་མཐུན་གྱིས་གཅིག་ཕན་གཅིག་གྲོགས་བྱེད་དགོས་པའི་ལམ་སྟོན་གནང་བ་དང་སྦྲགས། ཕྱི་ལོའི་ལོ་སར་ལ་ཚང་མ་ལ་འཚམས་འདྲི་བསྩལ་གནང་སོང། རེད་ད། ཕྱི་ལོའི་ལོ་སར་ཆགས་བསྡད་ཡོད་པ་རེད། ཚང་མ་ལོ་ལ་ཡ། བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལོ་རྙིང་པ་འདིའི་ནང་ལ་འདས་པའི་ལོ་རྒྱུས་ནང་ལོགས་ལ་ང་ཚོ་རྙོག་དྲ་མང་པོ་ཅིག་མི་རང་གིས་བཟོས་བྱས་པའི་རྙོག་དྲ་ཆགས་ཀྱི་ཡོད་རེད་ད། ཡིད་དེ་ཕ། མེད་པ་བྱས་བྱས་ད། ང་ཚོ་བོད་མི་རབས་གསར་བ་ཅིག་དང་བསམ་བློ་གསར་བ་ཞིག་བཏང་ནས་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ང་ཚོ་གཅིག་གིས་གཅིག་ལ་རོགས་བྱེད་ཡག་ཅིག་མ་གཏོགས་ང་ཚོ་ཁྱོད་ཚོ་ཟེར་བའི་སྐད་ཆ་དེ་མེད་པ་བྱས་བྱས་འདུག་ཟེར་གྱི་ཡིན་ད། འདི་ཚང་མ་ལོ་ལ་ཞུ་སྙིང་འདོད་བྱུང། ད་དུང་གོང་ས་མཆོག་གིས་བཀའ་བསྩལ་བའི་ནང་ད་རིང་འདིར་འཛོམས་པའི་བོད་མི་སྐྱ་སེར་རྣམས་ཀྱིས་གཙོ་བོར་གྱུར་པའི། སངས་རྒྱས་ཀྱི་ཆོས་ལ་དོ་སྣང་ཡོད་མཁན་དང་ཡང་སྒོས་མགོན་པོ་གང་ཉིད་ལ།

ད་རིང་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་གནང་སོང་ལ་སྐབས་དེར་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་དབུས་པའི་བརྟན་བཞུགས་འབུལ་མཁན་ཚོགས་སྡེ་ཁག་ནས་དད་དམ་གཡོ་བ་མེད་པར་བརྟན་བཞུགས་གསུངས་པར་ཐུགས་རྗེ་ཆེ་ཞེས་གོང་ས་མཆོག་གིས་བཀའ་གནང་སོང། ཨན། དེ་ནས་ད་དེ་རིང་དེ། བརྟན་བཞུགས་ཕུལ་གནང་མཁན་ཁྱེད་རང་ཚོ་དང་བདག་ཁྲི་རིན་པོ་ཆེས་མཚོན་པའི་ཁྱེད་རང་ཚོ་དེ་གཞི་དེ་གའི་དད་པ་དམ་ཚིག་གཡོ་བ་མེད་པའི་ཐོག་ནས་བརྟན་བཞུགས་གསུང་བཞིན་འདུག་ས་རེད་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། གཞན་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་བསྩལ་བའི་ནང། འཛམ་གླིང་ནང་འབྱུང་བའི་གནོད་འཚེ་བྱུང་བ་ཁག་ཞི་ཐབས་ཀྱི་ཆེད་ཐུགས་སྨོན་གནང་དགོས་པའི་ལམ་སྟོན་གནང་སོང་བ་མ་ཟད། ད་དུང་ཚོགས་ཐོག་ཏུ་ཐབས་ཤེས་ཟུང་འབྲེལ་གྱི་ཆེད་སྤྱན་རས་གཟིགས་དང་འཇམ་པའི་དབྱངས་ཀྱི་གཟུངས་སྔགས་གཉིས་ཕྲེང་སྐོར་རེ་རེ་གསུང་འདོན་གནང་སོང་བ་མ་ཟད། ད་དུང་མགོན་པོ་གང་ཉིད་ཀྱིས་མུ་མཐུད་བཀའ་གནང་བའི་ནང། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་བརྟག་དཔྱད་བྱས་ཏེ་རང་གཞན་གཉིས་ཕུང་གི་ལས་རྣམས། ཇེ་ཉུང་དང་གཞན་ལ་ཕན་སེམས་ཀྱི་ལས་རྣམས་གོང་འཕེལ་དགོས་པའི་ལམ་སྟོན་གནང་སོང། རང་གཞན་ཚང་མ་ལ་ཕུང་ལ་སྦྱར་ཡག་གི། ཕྱི་གི་གནག་སེམས་གནོད་སེམས་ཟད་དུ་བསྐྲད་དེ་ཇེ་ཉུང་ལ་བཏང། ཀུན་ལ་ཕུགས་ཀྱི། ཕན་འདོགས་བྱེད་ཡག་གི། གཞན་ཕན་གྱི་བློ་དེ་ཡ་གོང་ནས་གོང་དུ་སྤེལ།
དེ་མིན་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་ཆེན་མོའི་གསལ་བསྒྲགས་ཤིག་སྤེལ་བའི་ནང་འཁོད་དོན་ལ། སྤྱི་ལོ་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གསུམ་ལོའི་བར། ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་དམ་བཅའ་བཞག་ཟིན་པའི་དགེ་བཤེས་ལྷ་རམས་པ་རྣམས་ལ། འདི་ཚེས་གཉིས་ཡང་ན་གསུམ་གང་རུང་ཞིག་ལ་ཕྱག་འཁྱེར་གནང་རྒྱུའི་མཛད་སྒོའི་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་མཛད་རྒྱུའི་གསལ་བསྒྲགས་སྤེལ་གནང་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་སྤེལ།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་རྒྱ་ནག་གཞུང་གིས་སྨར་ཁམས་ཁྱུང་འབུམ་སྐྱུ་ར་དགོན་པའི་ནང་གྲྭ་པ་གསར་ཞུགས་མི་ཆོག་པའི་བཀག་སྡོམ་བྱས་ཡོད་པའི་སྐོར། བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་རོགས་གནང།
རྒྱ་ནག་གཞུང་གིས་བོད་ཆབ་མདོ་ས་ཁུལ་སྨར་ཁམས་རྫོང་ནང་ཆགས་པའི་དགེ་འདུན་པའི་དགོན་པ་ཆེ་ཤོས་གྲས་ཁྱུང་འབུམ་ཀླུ་ར་དགོན་པའི་ནང་དགེ་འདུན་པ་གསར་ཞུགས་མི་ཆོག་པའི་བཙན་བཀའ་བཏང་སྟེ་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་མུ་མཐུད་དམ་དྲག་བྱེད་མུས་ཡིན་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ནང་རྒྱ་ནག་གཞུང་གིས་བོད་ས་ཡོངས་སུ་ཆོས་ལུགས་དམ་དྲག་དང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པའི་ཆབ་སྲིད་སློབ་གསོ་ཤུགས་ཆེར་སྤེལ་ཡོད་པ་བཞིན་ད་ལྟའི་ཆར་རྒྱ་ནག་གཞུང་གིས་བོད་ཆབ་མདོ་ས་ཁུལ་སྨར་ཁམས་རྫོང་ཁྱུང་འབུམ་ཀླུ་ར་དགོན་པའི་ནང་ནང་བསྟན་རྒྱ་བསྒྱུར་བྱས་པའི་ལས་གཞིའི་འོག་དགོན་པའི་ནང་གྲྭ་པ་གསར་ཞུགས་གཅིག་ཀྱང་མི་ཆོག་པའི་བཙན་བཀའ་བཏང་དགོན་པའི་རྒྱུན་ལྡན་གྱི་ཆོས་ཕྱོགས་ཀྱི་མཛད་རིམ་ཁག་ལ་གནོན་ཤུགས་དང་སྲིད་གཞུང་གིས་གང་བཤད་ལ་བརྩི་སྲུང་མ་བྱས་ན་དགོན་པ་སྒོ་རྒྱབ་རྒྱུ་ཡིན་པའི་འཇིགས་སྐུལ་སོགས་བྱེད་བཞིན་ཡོད་པ་བོད་ནང་དང་བཙན་བྱོལ་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་གཞུང་གིས་ཁྱུང་འབུམ་ཀླུ་ར་དགོན་པའི་ནང་དུ་ས་གནས་སྲིད་གཞུང་ནས་དགོན་པའི་མགོ་ཁྲིད་ཟེར་བ་ཞིག་ཆེད་དུ་བསྐོ་བཞག་གིས་དགོན་པའི་ཆོས་ཕྱོགས་ཀྱི་བྱ་རིམ་ལ་ལྟ་རྟོག་དང་ཁོང་ཚོས་བཀའ་བཀོད་ག་རེ་བཏང་བ་ཡིན་ནའང་ཉན་དགོས་པ་མ་ཟད་དགོན་པའི་དགེ་འདུན་པ་ཚོར་རྒྱལ་གཅེས་ཆོས་གཅེས་དང་ནང་བསྟན་རྒྱ་སྒྱུར་གྱི་སྲིད་བྱུས་གཉིས་ལག་བསྟར་དགོས་པའི་བཀོད་ཁྱབ་དང་འབྲེལ་དགོན་པའི་ནང་དུ་གྲྭ་པ་གསར་པ་ཁྱོན་ནས་འཛུལ་ཞུགས་མི་ཆོག་པ་དང་དགོན་པའི་ཆོས་ཕྱོགས་ཀྱི་མཛད་རིམ་ཁག་སྲིད་གཞུང་གི་བཀོད་ཁྱབ་བཞིན་སྒྲུབ་དགོས་པའི་བཙན་བཀའ་བཏང་ཡོད་པ་འགྲེལ་བརྗོད་གནང་བྱུང། ཡང་བོད་མི་གཞན་ཞིག་ནས་འགྲེལ་བརྗོད་གནང་བ་ཞིག་ན་ཡུལ་མི་ཚོས་མ་འོངས་པར་དགོན་པའི་ཆོས་ཕྱོགས་ཀྱི་བྱ་རིམ་ཁག་ལ་བཀག་སྡོམ་དང། དགེ་འདུན་པ་གསར་ཞུགས་བྱས་མ་བཅུག་ཚེ་དགོན་པ་ཉམས་ཆག་དང། ཚེས་བཟང་དུས་བཟང་ལ་ཕྱག་མཆོད་འབུལ་བྱེད་ས་མེད་པ་མ་ཟད་ས་གནས་ཡུལ་མི་འདས་གྲོངས་སུ་ཕྱིན་པ་ཡིན་ན་ཡང་ཆོས་ཕྱོགས་ཀྱི་བྱེད་སྒོ་སྒྲུབ་མཁན་མེད་པར་འགྱུར་རྒྱུ་ཡི་འཇིགས་སྣང་ཡོང་གི་ཡོད་པ་འགྲེལ་བརྗོད་གནང་བྱུང། སྨར་ཁམས་ཁྱུང་འབུམ་ཀླུ་ར་དགོན་པ་ནི་ཡུལ་ཕྱོགས་དེའི་དགེ་ལུགས་པའི་དགོན་པ་ཆེ་ཤོས་ཤིག་ཡིན་པ་དང། རྒྱ་ནག་གཞུང་གིས་བོད་ལ་བཙན་འཛུལ་མ་བྱས་གོང་དགོན་པ་དེའི་ནང་དགེ་འདུན་པ་སུམ་བརྒྱ་ལྷག་ཡོད་འདུག་ལ། རྗེས་སུ་རྒྱ་ནག་གིས་ཆབ་མདོ་ས་ཁུལ་ནས་བོད་ལ་བཙན་འཛུལ་བྱས་སྐབས་དགོན་པ་དེ་ཡིས་རྒྱ་ནག་གི་བཅིངས་འགྲོལ་དམག་ལ་ལོ་ངོ་དྲུག་ལྷག་འཐབ་རྒོལ་བྱས་ཡོད་པར་བརྟེན་རྒྱ་ནག་གི་དམག་མིས་དགོན་པ་རྩ་གཏོར་གྱིས

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ལྷུན་གྲུབ་ཚེ་རིང་ལགས་དང་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ལོ་གསར་ཚེས་ལ་འཚམས་འདྲི་གནང་བ་དང་ཆབས་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་མཐའ་དག་ལྷུན་གྱིས་གྲུབ་པ་དང་བོད་གངས་ཅན་ལྗོངས་ལ་སླར་ཡང་བདེ་སྐྱིད་ཀྱི་ཉི་མ་ཤར་བའི་སྨོན་འདུན་ཡོད་ཅེས་གསུངས་འདུག་དེ་ཡང་ད་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ཕྱི་ལོ་གསར་ཚེས་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་ཡོད་པའི་དུས་ཚོད་དང་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་བསྩལ་གནང་སྐབས་སུ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་རྣམ་གཉིས་ཀྱང་ཆེད་བཅར་ཞུས་ཡོད་པ་རེད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་དྲྭ་གནས་སུ་སྲིད་སྐྱོང་གི་ངོ་དེབ་ནང། ཕྱི་ལོ་གསར་ཚེས་ཀྱི་འཚམས་འཕྲིན་གནང་ཡོད་པ་དེའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་པ་འདིའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་མཐའ་དག་ལྷུན་གྱིས་གྲུབ་པ་དང་བོད་གངས་ཅན་ལྗོངས་དང་འཛམ་གླིང་ནང་ཞི་བདེ་དང་བདེ་སྐྱིད་ཀྱི་ཉི་མ་ཤར་བའི་སྨོན་འདུན་དང། འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་འཆམ་མཐུན་ཡོང་རྒྱུར་གྲོས་མོལ་གྱི་ལམ་ནས་དཀའ་རྙོག་སེལ་ཐབས་ཡོང་བའི་སྨོན་འདུན་དང་བཅས་གནས་མཆོག་རྡོ་རྗེ་གདན་ནས་འཚམས་འདྲི་ཞུ་གི་ཡོད་ཅེས་བཀོད་གནང་འདུག།
ཡང་ཐའེ་ཝན་ནང་སྲིད་འཛིན་འོས་བསྡུ་བྱེད་པར་དུས་ཡུན་བདུན་གཉིས་ལས་ཉུང་བ་ལས་མེད་པའི་དུས་སྐབས་དང། ཕྱི་ལོ་གསར་ཚེས་ཀྱི་སྔ་ནུབ་ཀྱི་གསུང་བཤད་གནང་བའི་ནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས། རྒྱ་ནག་དང་ཐའེ་ཝན་ཟླ་སྒྲིལ་ཡོང་རྒྱུ་ཡིན་པ་ཉག་གཅིག་ཡིན་པའི་སྐོར་སྔ་ལོ་ལས་ཚིག་ཐག་ཆོད་པའི་ཐོག་གླེང་གནང་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་གནས་ཚུལ་བཀོད་སྤེལ་བྱས་པ་དེའི་ནང་སྲིད་འཛིན་ཞི་ཅིན་ཕིང་གིས་ལོ་རེའི་ཕྱི་ལོ་གསར་ཚེས་ཀྱི་གསུང་བཤད་གནང་བའི་ནང། རྒྱ་ནག་ཆིག་སྒྲིལ་ངེས་པར་དུ་ཡོང་གི་རེད། ཐའེ་ཝན་གྱི་མཚོ་འགག་ཕན་ཚུན་གྱི་རྒྱ་མི་རིགས་གཉིས་ཀས་ཐུན་མོང་གི་གནད་དོན་འདི་གཅིག་ཏུ་སྒྲིལ་ཐབས་གནང་དགོས་ཞེས་ལུང་འདྲེན་བྱས་ཡོད་པ་རེད་འདུག་གནད་དོན་འདིའི་ཐད་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨེ་ཝན་མཆོག་གིས་རེས་གཟའ་ཟླ་བ་ཉིན་ཐའེ་ཝན་དང་རྒྱ་ནག་གི་འབྲེལ་བ་དེ་མི་དམངས་ཀྱི་འདོད་པ་ལྟར་ཐག་གཅོད་གནང་དགོས་པ་དང། ཞི་བདེ་ནི་བརྗིད་ཉམས་ལ་གཞི་བཅོལ་དགོས་ཞེས་གསར་འགོད་ལྷན་ཚོགས་ཤིག་གི་ཐོག་གསུངས་ཡོད་པ་རེད་འདུག

སྲིད་འཛིན་ཞི་ཅིན་ཕིང་གིས་ཨ་རིའི་སྲིད་འཛིན་ཇོ་བྷའི་ཌེན་མཆོག་ལ་ཡུལ་གཉིས་ཀྱི་འབྲེལ་ལམ་སྲ་བརྟན་དང་དོན་དང་ལྡན་པ་ཡིད་ཆེས་འཕེར་བ་ཞིག་ཡོང་རྒྱུའི་རེ་བ་ཡོད་ཅེས་གསུངས་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་ནས་གནས་ཚུལ་སྤེལ་འདུག་ཕྱོགས་མཚུངས་སྲིད་འཛིན་ཞི་ཅིན་ཕིང་གིས་ར་ཤི་ཡའི་སྲིད་འཛིན Vladimir Putin དང་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་གཉིས་ལའང་ཕྱི་ལོ་གསར་ཚེས་ཀྱི་འཚམས་འདྲི་གནང་ཡོད་པ་རེད། བྱང་ཀོ་རི་ཡའི་འགོ་ཁྲིད་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འདིར་རྒྱལ་ཁབ་གཉིས་ཀའི་ངོས་ནས་ལས་དོན་རྣམ་པ་འདྲ་མིན་གྱི་ཐད་མཉམ་འབྲེལ་བྱ་རྒྱུ་སོགས་འབྲེལ་ལམ་མུ་མཐུད་དམ་ཟབ་ཡོང་རྒྱུའི་རེ་བ་ཡོད་ཅེས་གསུངས་གནང་འདུག། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས། Marco Rubio། ཡིས་རྒྱ་ནག་དམར་པོའི་གཞུང་གི་སྲིད་བྱུས་འཛིན་ཕྱོགས་ཐོག་ལོ་མང་རིང་སྐྱོན་བརྗོད་གནང་བ་བཞིན། ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་ཡང། X། ཞེས་པའི་བརྡ་འཕྲིན་ཐོག་གནས་ཚུལ་ཞིག་བཀོད་པ་དེའི་ནང། རྒྱ་ནག་གཞུང་གིས TikTok ཐོག་སྟངས་འཛིན་བྱེད་བབ་དེ་ནི་ཨ་མི་རི་ཀའི་ནང་གནས་ཚུལ་ཁག་མི་ཤེས་པ་བཟོ་ཆེད་དང། ཨ་མི་རི་ཀའི་ནུས་པ་ཆུང་དུ་གཏོང་བའི་ལས་དོན་གྱི་ཆ་ཤས་ཤིག་ཡིན་པ་རེད་ཅེས་བཀོད་གནང་ཡོད་པ་རེད་འདུག། གོང་ཞུས་ཀྱི་གནས་ཚུལ་དང་འབྲེལ་བའི་ཐད་ཉེ་སྔོན། ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འཐུས་མི་རྣམས་ཀྱིས། རྒྱ་ནག་གི་སྤྱི་ཚོགས་དྲ་རྒྱའི་མཉེན་ཆས། TikTok། ཁྲིམས་མཐུན་གྱིས་བཀག་འགོག་བྱེད་མིན་ཐད་འོས་བསྡུ་གནང་སྐབས་འཐུས་མི་ཉི་ཤུ་རྩ་བཞི་ཡིས་དེར་རྒྱབ་སྐྱོར་དང། འཐུས་མི་བཅུ་དྲུག་ཡིས་དེར་མོས་མཐུན་གནང་མེད་པ་རེད་འདུག་ཁྲིམས་འཆར་དེ་བཏོན་གནང་མཁན་ནི། ཚོགས་ཆུང་དེའི་ཚོགས་གཙོ། ཨ་རིའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས། Michael McCaul ཡིན་པ་དང། ཁོང་ནི་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་རྒྱབ་སྐྱོར་ཁྲིམས་འཆར་བཏོན་གནང་མཁན་དང། དེ་མིན་བོད་དོན་དང་འབྲེལ་བའི་ཨ་རིའི་གྲོས་ཚོགས་ནང་གྲོས་ཆོད་དང་ཁྲིམས་འཆར་ཁག་ལ་རྒྱབ་སྐྱོར་གནང་མཁན་གྱི་གནད་ཡོད་དཔོན་རིགས་ཤིག་ཡིན་པ་རེད། ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་རྒྱ་ནག་གི་སྤྱི་ཚོགས་དྲ་རྒྱའི་མཉེན་ཆས TikTok དེ་བཞིན་བཀག་འགོག་བྱེད་རྒྱུ། ཉིས་སྟོང་ཉི་ཤུ་རྩ་གཉིས་ལོ་མཇུག་ནང་ཨ་རིའི་གྲོས་ཚོགས་སུ་གྲོས་ཆོད་གཏན་འབེབས་གནང་ཡོད་པ་རེད་འདུག།
རྒྱ་ནག་གི་ཀན་སུའུ་ཞིང་ཆེན་ཁུལ་ཉེ་ཆར་ས་ཡོམ་གྱི་གོད་ཆག་ཚབས་ཆེན་ཕོག་ཡུལ་དུ་རྐྱེན་འདས་སུ་ཕྱིན་པའི་མིའི་ཕུང་པོ་གསར་དུ་རྙེད་སོན་བྱུང་སྟེ་ད་ཆ་ས་ཡོམ་གྱི་དོན་རྐྱེན་འོག་རྐྱེན་འདས་སུ་ཕྱིན་པའི། གྲངས་འབོར་བརྒྱ་དང་ལྔ་བཅུ་ང་གཅིག་ཆགས་ཡོད་འདུག་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན་རྒྱ་ནག་གི་ཀན་སུའུ་ཞིང་ཆེན་གྱི་ཇའེ་ཤིན་ཧྲན་མངའ་ཁུལ་དུ་ས་ཡོམ་འགུལ་ཚད་དྲུག་དང་ཕྱེད་ཀ། བརྒྱབ་སྟེ་ཁུལ་དེའི་ཉེ་འཁྲིས་ཀྱི་མཚོ་སྔོན་ཞིང་ཆེན་གྱི་ས་ཁུལ་ཁག་ཏུའང་ས་རུད་སོགས་ཀྱི་དོ་ཕོག་ཤུགས་ཆེ་ཐེབས་ཡོད་པ་དང། ཁ་སང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་མཚོ་སྔོན་ཁུལ་ནས་ས་ཡོམ་གྱི་གོད་ཆག་ཕོག་པའི་འོག་མིའི་ཕུང་པོ་གཉིས་སླར་ཡང་རྙེད་སོན་བྱུང་ཡོད་པ་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་གྱིས་གནས་ཚུལ་སྤེལ་འདུག་བདུན་ཕྲག་གཉིས་གོང་ས་ཡོམ་བརྒྱབ་ཡུལ་ས་ཁུལ་དེ་དག་ནང་གཙོ་བོ་རྒྱ་ཁ་ཆེ་ཧུའེ་མི་རིགས་ཡིན་འདུག་ལ། ཁང་པ་མང་ཆེ་བ་རྡོ་རྩིག་དང་ས་ཕག་སོགས་མ་ཡིན་པར། ས་གཅིག་པུས་བརྒྱབ་པའི་ལམ་སྲོལ་ཡོད་ཙང་ས་ཡོམ་སོགས་བརྒྱབ་པའི་སྐབས། སྲུང་སྐྱོབ་བྱེད་མི་ཐུབ་པ་མ་ཟད་ས་མཐོའི་སྟེང་ཆར་བ་སོགས་ཀྱིས་རང་བཞིན་གྱི་ས་ཡོམ་ལས་མྱུར་སྐྱོབ་བྱེད་པར་དཀའ་ངལ་འཕྲད་ཀྱི་ཡོད་པ་ས་གནས་གཞུང་གི་ལས་བྱེད་པས་འགྲེལ་བརྗོད་བྱས་འདུག་སྔ་ལོའི་ལོ་མཇུག་ཏུ་ས་ཡོམ་བརྒྱབ་ཡུལ་གྱི་ས་ཁུལ་ནས་འདི་ག་རླུང་འཕྲིན་ཁང་ལ་གནས་ཚུལ་ཤེས་རྟོགས་བྱུང་བའི་ནང་བོད་ནང་ས་ཡོམ་བྱུང་ཡུལ་གཙོ་བོ། ཡ་རྫི་རྫོང་གི་རྡོ་སྦིས། སྟོང་རི་ལྷ་མཚོའི་རི་རྒྱུད་ཀྱི་གཏེར་ཁ་ལུང་དང་ཉག་མོ་འོལ་དཔལ། རྡོ་སྦིས་གྲྭ་ཚང་དང་གསེར་གྲོང། ཁྱི་སྨད། སྟོད་ར། ལྕང་ཤར་སོགས་ཀྱི་སྡེ་བ་ཁག་ཏུ་སྡོད་ཁང་ལ་གཏོར་བཤིག་ཤུགས་ཆེ་ཐེབས་ཡོད་ན་ཡང་རྒྱ་ནག་གཞུང་ནས་ས་ཡོམ་བརྒྱབ་པའི་རྗེས་སུ་ཉིན་གྲངས་གསུམ་ཕྱིན་པའི་རྗེས་སུ་མ་གཏོགས་གུར་ཕུབ་མེད་པ་དང་དེ་ལས་རོགས་སྐྱོར་དམིགས་བསལ་གང་ཡང་བྱས་མེད་པ་རེད། འོན་ཀྱང་གཞུང་འབྲེལ་གྱི་ཐོག་ནས་དོ་ཁུར་དེ་ཙམ་བྱས་མེད་ཀྱང་བོད་ནང་གི་ས་ཕྱོགས་གང་ས་ནས་མི་སྒེར་པ་དང་ཚོགས་པ་དགོན་སྡེ་སོགས་ཀྱིས་དངུལ་དང་ཅ་དངོས་སུ་རོགས་རམ་ཤུགས་ཆེ་བྱས་ཡོད་པར་བརྟེན་དེ་ཙམ་གྱི་དཀའ་ངལ་བྱུང་མེད་པ་བོད་ནང་ནས་བོད་མི་ཁག་ཅིག་གིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་བྱས་ཡོད་པ་རེད། ཐེངས་འདིའི་ས་ཡོམ་འདི་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ས་ཡོམ་ཤུགས་ཆེ་བརྒྱབ་པའི་རྗེས་སུ་ད་རེས་འགུལ་ཚད་ཤུགས་ཆེ་འདི་ལྟ་བུ་བརྒྱབ་པ་ཐོག་མ་དེ་ཆགས་ཀྱི་ཡོད་འདུག།

ད་ལྟའི་ཆར་བོད་ཀྱི་ལོ་རྒྱུས་སྨྲ་བ། Rahul Sankrityayan མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་དགུ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་བར་མཁོ་སྒྲུབ་གནང་བའི་བོད་ཀྱི་རྩ་ཆེའི་ཕྱག་དཔེ་རྙིང་པ་ཁག་དང་དངོས་ཆས་གཞན་ཁག་དེ་དག Bihar Museum ཞེས་པའི་འགྲེམས་སྟོན་ཁང་དེར་མུ་མཐུད་ཉར་རྒྱུའི་ཐག་གཅོད་གནང་ཡང་དེ་དག་མཁས་དབང་ཁག་གིས་མིག་གིས་མཐོང་ཚན་རིག་དང་མཐུན་པའི་ཐོག་ཐོ་འགོད་གནང་དགོས་པའི་སྐོར་ཁོང་གི་སྲས་མོ་ལྕམ། Jaya། སངས་ཀྲིད་ཡཱ་ཡན་གྱིས་བརྗོད་ཡོད་པ་རེད་འདུག་བི་ཧར་གྱི Patna Museum ཞེས་པའི་འགྲེམས་སྟོན་ཁང་དེའི་ལས་བྱེད་རྣམས་ཀྱིས་གོང་ཞུས་ཀྱི་རྩ་ཆེའི་དངོས་ཆས་དེ་དག་འགྲེམས་སྟོན་ཁང་དེ་ཡོད་སའི་བི་ཧར་རི་སཱཅ་སོ་སའི་ཏི་ཞེས་པ་དེར་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་བོད་ཀྱི་ལོ་རྒྱུས་སྨྲ་བ་རཱ་ཧུལ Sankrityayan མཆོག་བོད་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་དགུ་ལོ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་བར་ཐེངས་བཞི་ཕེབས་ནས་མཁོ་སྒྲུབ་གནང་བའི་ནང། བོད་ཀྱི་རྩ་ཆེའི་དཔེ་དེབ་རྙིང་པ་དང་སྐུ་ཐང། འདྲ་སྐུ། དངུལ་གྱི་ཊམ་ཀ། རྒྱན་ཆ་དང་གྱོན་གོས་སོགས་དངོས་ཆས་གྲངས་ཆིག་སྟོང་དྲུག་བརྒྱ་ལྷག་ཡོད་པ་དེ་དག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་བར་གསོག་འཇོག་གནང་ཡོད་པ་རེད་འདུག། རྒྱ་གར་རྡ་རམ་ས་ལར་རྟེན་གཞི་བྱས་པའི། འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་བསྟི་གནས་ཁང་གིས། སྤྱི་ཚོགས་རྒྱ་ཁྱབ་ཞེས་བོད་ཕྲུག་ཚོར་འཚེ་མེད་ཞི་བའི་ཤེས་ཡོན་སློབ་གསོའི་སྦྱོང་བརྡར་གནང་བའི་སྐོར་ལ། འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་བསྟི་གནས་ཁང་གི་འགན་འཛིན་བསྟན་འཛིན་ཆོས་འཛིན་ལགས་སུ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།

བྱམས་སྙིང་རྗེ་དང་འགྲོ་བ་མིའི་རིན་ཐང་དང་འབྲེལ་བའི་བཟང་སྤྱོད་ཀྱི་ཆ་ཤས་ཁག་སློབ་ཁྲིད་གནང་གི་འདུག་དེ་རིང་གི་ལེ་ཚན་ནང་ལ་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་ལྟེ་གནས་ཁང་གི་འཛིན་སྐྱོང་འགན་འཛིན་བསྟན་འཛིན་ཆོས་འཛིན་ལགས་ཕེབས་ཡོད། བསྟན་འཛིན་ཆོས་འཛིན་ལགས་ནི་རྡ་སྟེང་བོད་ཕྲུག་ཁྱིམ་སྡེ་ནས་གཞི་རིམ་སློབ་སྦྱོང་དང། གོ་པཱལ་པུར་བོད་ཕྲུག་ཁྱིམ་སྡེ་ནས་འཛིན་རིམ་བཅུ་གཉིས་པའི་བསླབ་པ་མཐར་སོན་འདུག་དེ་ནས་རྒྱ་གར་གྲོང་ཁྱེར་ཅེན་ནའི་ནང་རྟེན་གཞི་བྱས་པའི Madras ཡི་ཤུའི་མཐོ་སློབ་ནས་དབྱིན་ཡིག་ཐོག་ཉེ་བའི་གཙུག་ལག་རབ་འབྱམས་པ་དང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ནེ་རུ་གཙུག་ལག་སློབ་གཉེར་ཁང་ནས་གཙུག་ལག་རབ་འབྱམས་པ་བསླབ་པ་མཐར་སོན་འདུག་ད་ལྟའི་ཆར་ཁོང་ནི་བོད་མི་མང་སྤྱི་འཐུས་སྐབས་བཅུ་བདུན་པའི་དབུས་གཙང་གི་སྤྱི་འཐུས་ཡིན་པ་དང་ཁོ་རང་ཡང་སྤྱི་འཐུས་ལོ་ན་ཆུང་ཤོས་དེ་ཆགས་བསྡད་འདུག། བསྟན་འཛིན་ཆོས་འཛིན་ལགས་ཁྱེད་རང་ལས་རིམ་ལ་ཕེབས་པར་འཚམས་འདྲི་ཞུ་གི་ཡོད་ཐོག་མར་དེ་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་ལྟེ་གནས་ཁང་གིས་ད་ལྟ་སྤྱི་ཚོགས་རྒྱ་ཁྱབ་ལས་འཆར་ཞེས་བོད་ཕྲུག་རྣམས་ལ་འཚེ་མེད་ཞི་བའི་ལྟ་གྲུབ་ཤེས་ཡོན་གྱི་སློབ་གསོའི་སྦྱོང་བརྡར་ཅིག་དབུ་འཛུགས་གནང་འདུག་པ་ལ

འགོ་ཁྲིད་ཟབ་སྦྱོང་ཕུལ་ཏེ་གཅིག་ཡང་ང་ཚོ་ཉམས་གསོག་ལས་བྱེད་ལ་བྱེད་དུས་དུས་ཐུང་གི་ལས་བྱེད་དེ་འདྲས་དང Internship Program དེ་འདྲས་ཕུལ་བྱས་གང་ལྟར་གཞོན་སྐྱེས་ཚོ་ལ་ཡང་གོ་སྐབས་གནང་བའི་ཐོག་ནས་འཚེ་མེད་ཞི་བའི་གི་ལྟ་གྲུབ་སྦྱོང་བརྡར། དུས་རྒྱུན་དུ་ནས་ང་ཚོའི་གི་འཐབ་རྩོད་བརྒྱུད་རིམ་ནང་ལ་ག་འདྲས་བྱེད་དགོས་རེད་དུས་རྒྱུན་དུ་ནས་ག་འདྲས་བྱེད་དགོས་རེད་དེ་འདྲས་གི་ཐོག་ནས་ད་གང་ལྟར་ཁོ་རང་ཚོ་ནུས་པ་སྐྱེད་སྲིང་ཆེད་ཀྱི་ང་ཚོའི་གི་ལས་འཆར་དེ་འདྲས་ཡར་སྤེལ་བསྡད་ཀྱི་ཡོད་རེད་དེ་ནས་ལྷག་པར་དུ་ད་ལྟ་གཞོན་སྐྱེས་ནང་ནས་ད་ཨ་ཝ་ཚོ་ཨ་ཝ་ཚོ་ལ་ཡང་ང་ཚོའི་གི Seeds of Awareness ལ་གོ་རྟོགས་གི་ས་བོན་བཏབ་པའི་དེ་འདྲས་ཀྱི་ད་ཟབ་སྦྱོང་བརྒྱུད་ནས་ཡིན་པ་ནས་རེད Manjushri ལས་འགུལ་བ་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་མཉམ་དུ་ཟུང་འབྲེལ་གྱི་ཐོག་ནས་ད་རེས་ལ་ཡག་ཏུ་སློབ་གསོ་སློབ་གསོའི་སྦྱོང་བརྡར་དེ་འདྲས་ཕུལ་ཏེ་དང་ད་ག་ནང་བཞིན་དཔར་སྐྲུན་དེབ་དཔར་སྐྲུན་དེ་འདྲས་བརྒྱུད་བྱས་ང་ཚོའི་གི་ཏུ་ཞེས་བྱས་ལས་རིམ་མང་དག་ཞིག་སྤེལ་གྱི་ཡོད་ད་ད་ག་ནང་བཞིན་སློབ་གྲྭ་ལ་ཡོད་བའི་ཕྲུ་གུ་ཚོ་འཛིན་གྲྭ་དགུ་བཅུ་ཕྲུ་གུ་ཚོ་ལ་ཡང་འཚེ་མེད་ཞི་བ་དང་ཨ་ནི་གཅིག་གི་འགྲོ་བ་མིའི། གི་ཐོག་ལ་ཡང་ཅིག་དྲ་ཐོག་ནས་ང་ཚོ་ཟབ་སྦྱོང་ཕུལ་ཏེ་དང་ནི་ཅིག་ང་ཚོ། ང་ཚོ་གཞུང་ཁོངས་མ་ཡིན་པའི་ཚོགས་པ་ཚོ་ལ་ཡང་ང་ཚོ་ཟབ་སྦྱོང་དེ་འདྲ་ཕུལ་བྱས་འདུན་པ་སྐྱེད་སྲིང་ང་ཚོ་འཐབ་རྩོད་བརྒྱུད་རིམ་ནང་ལོགས་ལ་འཚེ་མེད་ཞི་བའི་གི་ལག་ཆ་ལྟ་བུ་བེད་སྤྱོད་བྱས་ནས་ག་འདྲས་བྱས་བྱས་གྲུབ་འབྲས་སོན་ཐུབ་པ་བྱེད་དགོས་ཀྱི་རེད་དེ་འདྲས་ཀྱི་དུས་ནས་དུས་ལ་དེ། ཅིག་གི་ནུས་པ་སྐྱེད་སྲིང་ཆེད་དེ་འདྲས་ལས་འཆར་དེ་འདྲས་མང་དག་ཞིག་སྤེལ་བསྡད་ཀྱི་ཡོད་རེད་ད་ད་ལྟ་རྣམ་པ་ཚོ་གིས་གསུངས་དེ་དེ་འདྲས་སྤྱི་ཚོགས་རྒྱ་ཁྱབ་ལས་འཆར་དེ་དུས་རྒྱུན་དུ་ནས་ང་ཚོས་དམིགས་བསལ་དེ་གཙོ་བོ་ད། ང་ཚོ་རྒྱ་བལ་འབྲུག་གསུམ་ལ་མང་དག་ཞིག་སྤེལ་བསྡད་ཡོད་རེད་རྒྱ་བལ་འབྲུག་གསུམ་ནང་ནས་ང་ཚོ་རྒྱ་གར་ནང་ལ་ཡར་ཞུགས་བྱས་འགྲོ་བསྡད་ཀྱི་ཡོད་དུས་བསམ་པ་ལ་ཡར་མང་ཆེ་ཅིག་ང་ཚོ་སྤྱི་ཚོགས་ཁྲོད་ལ་ད་ལྟ་ང་ཚོའི་གི་གཞིས་ཆགས་ཁག་ལ་ཡར་དུ་འགྲོ་བྱས་གང་ལྟར་འཚེ་མེད་ཞི་བ་དང་འབྲེལ་བའི་སློབ་གསོ་མ་འདྲ་མ་འདྲ་བརྗོད་གཞི་མ་འདྲ་མ་འདྲ་དེ་འདྲ་སྒང་ལ་སྤེལ་གྱི་ཡོད་རེད་མཚམས་མཚམས་ཅིག་གི་རྩོད་རྙོག་འདུམ་འགྲིག་སྒང་ལ་ཡིན་པ་ནས་རེད་མཚམས་མཚམས་ད་འཐབ་རྩོད་བརྒྱུད་རིམ་ནང་ལོགས་ལ་ཡར་ཞུ་གཏུག་གི་ལས་ཚན་སྒང་ལ་ཡིན་པ་ནས་འདྲ་ད་དེ་འདྲས་ཀྱི་ཕོ་མོ་འདྲ་མཉམ་ཡིན་པ་ནས་འདྲ་འོ་དེ་འདྲས་ཀྱི་ནས། བརྗོད་གཞི་མ་འདྲ་མ་འདྲ་སྒང་ལ་ང་ཚོ་ད་གཞིས་ཆགས་ཁག་ལ་ཡིན་ནའི་རེད་མཐོ་སློབ་ཁག་ལ་ཡིན་པ་ཡིན་ནའི་རེད་དེ་འདྲས་ཀྱི་ང་ཚོ་དུས་རྒྱུན་དུ་ནས་བརྗོད་གཞི་མ་འདྲ་མ་འདྲ་ལོ་རེ་ལོ་རེ་ལ་ཡ་བརྗེ་པོ་རྒྱབ་བྱས་ང་ཚོ་དེ་ཕུལ་བསྡད་ཀྱི་ཡོད་རེད་ནས་ད་ད་ལོ་ལོ་དེ་ལ་ཡིན་པས་ན་ང་ཚོ་ད་ལྟ་སྤྱི་ཚོགས་རྒྱ་ཁྱབ་ལས་འཆར་དེ Community Outreach Program དེ་ང་ཚོ་དམིགས་བསལ་དེ་ཕྱི་རྒྱལ་བྱས་དུས་ཕྱི་རྒྱལ་ནང་ལ་ལྷག་པར་དུ་ད་ལྟ་ཡུ་རོབ་ལ་གནས་སྡོད་ཀྱི་ཨ་ནི

France ལ་འདུ་བྱེད་ཅེས་ང་ཚོས་གྱི་བཅར་ཐུབ་པ་བྱུང་བས་ད་དེ་ནང་ནས་ད་ལྟ Belgium ལ་ང་ཚོ་ཞུགས་བྱས་ཏེ་དཔེ་དེབ་འགྲེམས་སྤེལ་ཞུ་ཡས་ཙམ་མ་གཞི་ཟབ་སྦྱོང་དེ་འདྲ་དངོས་སུ་ཕུལ་ཐུབ་པ་བྱུང་ཡོད་མ་རེད། བྱས་ཙང་ད་ད་ལྟ་ཆ་ལ་དེ་འདྲ་རོབ་ཞིག Community Outreach Program དེ་ད་ལོ་ལོ་ང་ཚོ་དེ་ལ་ཡང་ཕུལ་ཐུབ་པ་བྱུང་རེད་ཅེས་ཞུ་ཡིན། ལགས་སོ་ད་བྱས་ཙང་ཁྱེད་རང་རྣམ་པ་ཚོས France དང Germany དང་ནང་བཞིན Belgium

ཁོ་རང་ཚོ་ལ་ཡ་སེམས་ཤུགས་སྤར་བྱས་ཁྲིད་ཡོང་ཐུབ་པ་ཕ་མ་ཚོས་དུས་ཚོད་ཕར་མ་བཏང་བྱས་དངོས་སུ་དེ་ཕ་གི་ལ་ཕྲུ་གུ་ཙམ་མ་ཡིན་པར་ཁ་སང་གི་ཟབ་སྦྱོང་དེ་དངོས་གནས་བྱས་ན་ཕྲུ་གུ་རང་ལ་དམིགས་ཡོད་རེད་དེ་ལ་ཕ་མ་ཚོས་མཉམ་ཞུགས་གནང་བྱས་གང་ལྟར་སྤུ་གུ་ཚོ་ལ་ཡ་སེམས་ཤུགས་སྤྲད་གནང་ཡ་ད་ག་ནང་བཞིན་ཕ་གིའི་སྒྲིག་འཛུགས་ཁག་གི་ཕ་གིའི་འགོ་འཛིན་དེ་ཚོ་ཡིན་པ་ནའི་འདྲ་ཕ་གི་གི་དགེ་རྒན་རྣམ་པ་ཚོ་ཡིན་པ་ནའི་འདྲ་ཚང་མས་ཀྱིས་དཔེ་དེ་ལ་ཡ་མཐུན་འགྱུར་ཡག་པོ་བྱས་ཡོང་དུས་ཚང་མས་མཉམ་ཐོག་མཉམ་སྒྲུབ་བྱེད་ཡོང་དུས་ཙམ་པ་ལ་དོན་རང་བཞིན་གྱི་ཧང་སང་ཡག་པོ་འགྲུབ་སོང་ངེད་ཀྱིས་འདི་འདྲའི་ཞིག་བསམ་གྱི་འདུག་ཨ་སོ་སོའི་གི་བསམ་པ་ལས་ལྷག་ག་ཅིག་ག་རེ་བྱས་ཞུ་བ་ཡིན་ན་ད་ཅིག་ང་ཚོའི་གི་འཆར་སྣང་བསམ་བློ་ནང་ལོགས་ལ་ཡང་ག་འདྲའི་ཞིག་ཆགས་འདུག་བསམ་འོ་ད་ཕྱི་རྒྱལ་ཁག་ལ་ཡོད་དུས་ཙམ་པ་ལ་རིག་གཞུང་ནི་ཐག་རིང་པོ་འགྲོ་ཚར་རེད་རིག་གཞུང་སྐད་ཡིག་དང་རིག་གཞུང་ནི་ཐག་རིང་པོ་འགྲོ་ཚར་རེད་བསམ་པའི་བསམ་བློ་ཅིག་མ་བདེ་བ་ཅིག་དང་པོ་ནི་རྣམ་རྟོག་དང་མ་སོང་ཤག་འདི་ཡོད་རེད་ཨ་ནི་དངོས་སུ་ཕར་བཅར་དུས་ཙམ་པ་ལ་དེ་པད་དེ་ཁག་ཁག་ཅིག་ཚོར་བྱུང་དངོས་གནས་ས་ཅིག་སོ་སོའི་གི་ཕྲུ་གུ་ཚོ་ཡིན་ནའི་སོ་སོའི་སྐྱིད་སྐྱིད་ཀྱི་དུས་ཚོད་དེ་ཕར་བཞག་བྱས་ང་རང་ཚོའི་གི་ད་འཐབ་རྩོད་ནང་ལ་གལ་ཆེ་ཤོས་དེ་སོ་སོའི་ངོ་བོ་དེ་བདག་ཉར་བྱས་དེ་ཡིན་དུས་ཙམ་པ་ལ་སྐད་ཡིག་དང་རིག་གཞུང་སྒང་ལ་ཡ་དོ་སྣང་གནང་ཡ་ཆེད་དུ་དུས་ཚོད་ཕར་མ་བཏང་བྱས་ཕེབས་ཡ། དེ་ཚོ་དངོས་སུ་དངོས་གནས་སོ་སོའི་གི་མིག་གི་མཐོང་ཡོང་དུས་ཙམ་པ་བསྔགས་བརྗོད་བྱེད་འོས་པ་འདྲ་པོ་ཅིག་སོ་སོའི་མཐོང་སོང་ཨ་ནི་ལྷག་པར་དུ་ད་ནང་ང་ཚོའི་ཟབ་སྦྱོང་དེ་ཡིན་པ་ཡིན་ན་ང་རང་ཚོའི་འཐབ་རྩོད་ངོ་སྤྲོད་བྱེད་ཡ་དང་ང་རང་ཚོའི་ཚོགས་པའི་གི་བརྒྱུད་བྱས་བྱས་འཐབ་རྩོད་ངོ་སྤྲོད་བྱེད་ཡ་དང་ལྷག་པར་དུ་ང་ཚོ་ད་རིང་དམིགས་ཡུལ་གཙོ་བོ་དེ་ང་ཚོ་དཔེ་དེབ་ཅིག་ཡོད་རེད་ད་ལོའི་སྤྱི་ཟླ་བདུན་པ་ནང་ལ་ཡ་ཕུན་ཚོགས་ཉི་སྒྲོན་ཞེས་བྱས་ང་ཚོའི་བོད་ནང་གི་ད་བཙུན་མ་ཚོ་གི་དུས་ཨ་ནི་འཐབ་རྩོད་བརྒྱུད་རིམ་ནང་ལོགས་ལ་ཡ་མཉམ་ཞུགས་ལེན་པའི་འཚེ་མེད་ཞི་བའི་བརྒྱུད་ནས་ཨ་ནི་ལག་བསྟར་གནང་བཞག་རྒྱུ་དེ་འདྲའི་གི་ཐོག་ལ་ངོ་སྤྲོད་བྱེད་ཡ་དང་དེ་འདྲའི་གི་ཕྲུ་གུ་གི་བྱིས་པའི་སྒྲུང་དེབ་ཅིག་ཡོད་དུས་ཙམ་པ་འདི་ང་ཚོ་ཕ་གིར་དབུ་འབྱེད་ཡག་པོ་བྱེད་ཐུབ་བ་དེ་ལ་ཡང་ང་ཚོའི་རྒྱ་གར་ལ་སྤྱི་ཟླ་བདུན་པ་ནང་བྱས་པ་རེད་ཨ་ནི་ཕྱི་རྒྱལ་ཁག་ལ་ཡག་དུས་དབུ་འབྱེད་བྱེད་པ་དང་ཕྲུ་གུ་ཚོ་ལ་ཡང་རིན་མེད་ཀྱི་འགྲེམས་སྤེལ་བྱེད་ཐུབ་པ། ཨ་ནི་ཁོ་རང་ཚོ་ལ་ཡང་སྒྲུང་བཤད་འདི་ཚོ་བསླབ་གནང་ཡ་དང་ཨ་ནི་ད་ལྟ་དེ་སྒྲུང་འདི་ཚོ་ཕར་ཀློག་ཀློག་ཡ་ཨ་ད་ག་ནང་བཞིན་གྱི་ཁོ་རང་ཚོ་གི་འཚེ་མེད་ཞི་བ་ལབ་དུས་ཙམ་པ་འཆར་སྣང་ག་འདྲ་ཅིག་ཡོད་མེད་ང་ཚོའི་ཧ་གོ་ཐུབ་ཐབས་བྱེད་ཡ་ཨ་ནི་ད་ག་ནང་བཞིན། ཁོ་རང་ཚོ་ལ་ཅིག་ག་རེ་ཞུ་གི་རེད། དུས་རྒྱུན་དུ་ནས་ད་ཅིག་གི་རྩེད་རིགས་དང་དེ་འདྲའི་གི་བརྒྱུད་ནས་ནི་རྩེད་རིགས་དང་ད་ག་བྱེད་སྒོ་མ་འདྲ་མ་འདྲ་དེ་འདྲའི་བརྒྱུད་བྱས་གང་ལྟར་འཚེ་མེད་ཞི་བའི་གི་ཐབས་ལམ་དེ་ནི་ནུས་ཤུགས་ལྡན་པ་ཡིན་པ་དེ་རྩེད་མོའི་བརྒྱུད་ནས་ཤེས་ཐུབ་ཐབས་དེ་འདྲའི་གི་ད་ཕ་མ་དང་ཕྲུ་གུ་ཚང་མས་གི་མཉམ་ཞུགས་བྱེད་ན་ངས་ནི་ཧང་སང་ཡག་པོ་འགྲོ་སོང་བསམ་གི་འདུག་ཁ་སང་གི་ལས་འཆར་དེ། ལགས་འོང་ད་ཁྱེད་རང་རྣམ་པ་ཚོས་སྤྱི་ཚོགས་རྒྱ་ཁྱབ་ལས་འཆར་ཞེས་དབུ་འཛུགས་གནང་བ་རེད་ད་ད་ལས་འཆར་དེའི་ནང་ལོགས་ལ་བོད་ཕྲུག་ཚོ་ལ་ཤེས་ཡོན་སློབ་གསོའི་སྦྱོང་བརྡར་ག་རེ་ཚུད་ཡོད་རེད། ད་ད་ལྟ་སྦྱོང་བརྡར་ནང་ལ་སྒྲོལ་མ་ལགས་ག་རེ་ག་རེ་ཚུད་རྒྱུ་ཡོད་ཞུ་བ་ཡིན་ན་དུས་རྒྱུན་ད་ང་ཚོས་ཀྱི་དུས་ཡུལ་དང་ས་ཆ་དང། དེ་འདྲའི་ལ་བལྟ་གི་བལྟ་གི་བྱས་བྱས་ང་ཚོས་ཀྱི་ཟབ་སྦྱོང་གི་ནང་ལོགས་ཀྱི་ད་ཅིག་གི་བརྗོད་གཞི་དེ་དེ་ཚོ་མ་འདྲ་མ་འདྲ་བཟོས་སྡོད་ཀྱི་ཡོད་རེད་བྱས་ཙང་ད་རིང་འདི་ང་ཚོ་དམིགས་བསལ་སྦྱོང་བརྡར་དེ་ནང་ལོགས་ལ་ག་རེ་ཡོད་རེད་ཞུ་བ་ཡིན་ན་བོད་པའི་ཕྲུ་གུ་ཚོ་ལ་ཡང་འཚེ་མེད་ཞི་བའི་གི་ཤེས་ཡོན་སློབ་གསོའི་གི་སྦྱོང་བརྡར་དེ་ནང་ལོགས་ལ་དང་པོ་དེ་ལ་ཡང་ངས་དུས་རྒྱུན་ཞུ་བ་ན་གཞི་རྩའི་སྤུ་གུ་ཚོ་སོ་སོ་དོ་བདག་གི་སོ་སོ་སྒེར་གྱི་འཚེ་མེད་ཞི་བའི་གི་ཞི་བའི་སྦྱོང་བརྡར་ལབ་ན་སོ་སོ་ལ་འཆར་སྣང་གང་འདྲས་ཅིག་ཤར་གྱི་ཡོད་མེད་དེ་གཙོ་བོ་བཞག་དུས་ཙམ་པ་ལ་ཨ་ནི་ཕན་ཚུན་བསམ་ཚུལ་མ་འདྲ་མ་འདྲ་གླེང་དུས་ཙམ་པ་དེ་ཚོས་ཅིག་གྲོས་བྱས་དང་བསམ་ཚུལ་བརྗེ་ལེན་བྱས་དང་དེ་འདྲས་ཅིག་བྱས་དང་གཉིས་པ་དེ་ལ་ང་ཚོས་གིས་ད་ད་བོད་པའི་གི་བཙུན་མ་ཚོ་ལ་ཡང་འཚེ་མེད་ཞི་བའི་བརྒྱུད་ནས་ནི་འཐབ་རྩོད་ཁ་ས་འཐབ་རྩོད་དངོས་བྱུང་གི་ད་ལོ་རྒྱུས་ནང་ལ་ཡོད་པའི་གནས་ཚུལ་བཙུན་མ་ཚོ་གི་དེ་འདྲའི་འཚེ་མེད་ཞི་བའི་བརྒྱུད་ནས་འཐབ་རྩོད་ག་རེ་ག་རེ་གནང་བ་རེད་པས་དེ་འདྲས་གི་སྒྲུང་ཅིག་ང་ཚོས་གིས་ཕ་གི་ལ་ཡ། དབུ་འབྱེད་བྱེད་ཡུལ་དུ་སྒྲུང་དེབ་དེ་ང་ཚོས་ཀྱི་ཕལ་སྐད་ལ་ཀློག་བྱས་པུ་གུ་ལ་སྒྲུང་བཤད་བྱས་མ་དུ་སློ་ན་ཡ་དེ་ཆགས་དེ་ཡོད་རེད་གསུངས་པ་དེ་ལ་ཁོང་རྣམ་ཚོ་ལ་ཡ་བཙུན་མ་ཚོས་ཀྱི་ད་ལྟ་བཙོན་ཁང་ནང་ལ་ཡ་བཙོན་གཞས་བཏང་བཞག་པ་དེ་ཁོང་རྣམ་ཚོ་ལ་བཏང་ཞུ་དུས་བསམ་པ་ལ་ཡ། དངོས་གནས་ཁོ་རང་པས་པུ་གུ་དེ་ཚོ་སེམས་ཚོར་ཆེན་པོ་བྱེད་ཀྱི་འདུག་དེ་འདྲའི་བྱ་ཡ་དང་ཨ་ནི་རྩེད་རིགས་བརྒྱུད་ནས་ཨ་ནི་ཁོང་རྣམ་ཚོ་ལ་འཚོ་བ་དེ་འཚེ་མེད་ཞི་བའི་ཐབས་ལམ་དེ་ག་རེ་བྱེད་ནས་བཟང་ཤོས་ཡིན་པ་དེ་ཁོང་རྣམ་ཚོ་ལ་ཡ་དེ་འདྲས་ཀྱི་ཅིག་སེམས་ཚོར་ཅིག་སླེབས་བཅུག་ཡ་ད་དེ་ནང་ནས་མ་འདྲ་བ་ཅིག་ད་རེས་ང་ཚོ་ག་རེ་བྱེད་ཐུབ་ཡོད་ཞུ་བས་ན་སུའི་ཛི་ལན་ལ་ང་ཚོས་ཀྱི་ས་གནས་མང་དྲགས་གསུམ་ལ་དུ་ཟབ་སྦྱོང་ཕུལ་བའི་གོ་སྐབས་བྱུང་སོང། ཛུ་རིག་བྱས་བོན་བྱས་ཨ་ནི་ལན་ཁོའད་ལ་སྤྲོད་རྒྱུའི་གོ་སྐབས་བྱུང་སོང་དེ་ལ་ཡང་ང་ཚོ་དམིགས་བསལ་ག་རེ་བྱུང་ཞུ་བས་ན། སྒྲུང་འདི་གི་ད་ང་ཚོ་གི་མི་སྣ་དངོས་ཡོད་དེ་དག་ད་ལྟ་ཕུན་ཚོགས་ཉི་སྒྲོན་ལགས་ཆགས་བསྡད་ཡོད་རེད། ཨ་ཅེ་ཕུན་ཚོགས་ཉི་སྒྲོན་ལགས་འགྲོ་ཤེས་ན་སུད་སི་ལ་གནས་སྡོད་ཡོད་འདུག་ཟེར་མ་ང་ཚོ་སྒྲུང་འདི་ཚོ་ཚང་མ་བཤད་ཚར་ནས་ཕྲུ་གུ་ཚོ་ལྟ་དུས་དངོས་གནས་རེད་པས་བསམ་གྱི་འདུག་ཡ་ལྟ་དུས་མང་ཆེ་བ་གི་སྒྲུང་རེད་བསམ་བསྡད་ཀྱི་འདུག་ཨ་བྱས་ཙང་ང་ཚོ་གི་དངོས་སུ་ད། སྒྲུང་དེ་ནང་ལ་ཡོང་མཁན་གྱི་གང་ཟག་དེ་གདན་འདྲེན་ཞུས་བྱས་ཡར་སྐད་བཏང་སྟེ་སྤུ་གུ་ཚང་མ་ཧང་སངས་བྱས་ཏེ་བྱས་ཙང་སོ་སོའི་འཐབ་རྩོད་བརྒྱུད་རིམ་ནང་ལོགས་ལ་སོ་སོའི་གི་ཡར་བལྟ་ས་མིག་དཔེ་བྱེད་ས་འཐབ་རྩོད་ཀྱི་ལོ་རྒྱུས་དང་ལྡན་པའི་གི་ང་ཚོ་གི་དཔའ་བོ་དང་དཔའ་མོ་ཚོ་དུས་ངོ་སྤྲོད་བྱུང་སྟེ་ཕྲུ་གུ་ཚོ་མིག་ནང་ལོགས་ལ་ཡར་ཅིག་གི་འདི་ཅིག་མཐོང་དུས་ཅིག་ག་རེ་ཞུ་དགོས་རེད་སྤོབས་པ་འདྲ་པོ་ཅིག་དང་ཅིག་མ་སོང་དགའ་སྣང་དང་དགའ་ཚོར་དང་ཅིག་གི་དངོས་གནས་དངོས་ཡོད་ང་ཚོ་བོད་པ་བོད་པའི་གི་འཐབ་རྩོད་ནང་དེ་འདྲ་བྱུང་ཡོད་ལ་ནི་ཁོ་ཚོའི་མིག་ནང་ལོགས་ལ་ཡར་ཅིག། གི་དེ་མཐོང་ཡོད་དུས་བསམ་པ་ལ་ཡ་དེ་ད་ལན་དེ་ལ་རྡོ་སོ་མ་འདྲ་ཆགས་སོང་བསམ་པ་དེ་ངེད་ཀྱིས་དེ་འདྲས་ཅིག་བསམ་གྱི་འདུག། ལགས་འོང་བསྟན་འཛིན་ཆོས་འཛིན་ལགས་ད་དུས་ཚོད་ཀྱིས་རྐྱེན་པས་དེ་རིང་གི་ལེ་ཚན་འདི་ད་བར་མཚམས་བཞག་དགོས་ཀྱི་འདུག་ཁྱེད་རང་གིས་དུས་ཚོད་བཏོན་གནང་བྱས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་བཀའ་མོལ་གནང་གར་ཕེབས་པར་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་ཆེ། དེ་ནང་བཞིན་རྣམ་པ་ལྷན་རྒྱས་ཀྱིས་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་སྒྲོལ་མ་ལྷ་མོ་ཡིན།
འདས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདིའི་ནང་བོད་མིའི་ཞུ་གཏུག་གི་ལས་འགུལ་འདི་ནི་བོད་མིའི་འཐབ་རྩོད་ཀྱི་གནད་དོན་ཆགས་ནས་རྒྱལ་སྤྱིའི་ནང་བོད་མི་ཚོས་གཞུང་ཁག་ལ་ཤུགས་རྐྱེན་སྤྲོད་གཞི་གཙོ་བོར་གྱུར་ཡོད་ཅིང། རྒྱལ་སྤྱིའི་སྤྱི་ཚོགས་ཁྲོད་ནས་བོད་དོན་ཐོག་ལ་རྒྱབ་སྐྱོར་གྱི་རྣམ་པར་ཁྲིམས་འཆར་ལ་རྒྱབ་གཉེར་ཞུས་པ་དང་བོད་དོན་གྲོས་ཆོད་གཏན་འབེབས་གནང་བ་བཅས་བྱུང་ཡོད་པ་རེད། བདུན་རེའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་དབར་དཔྱད་གླེང་ཞུས་པ་ཞིག་གཤམ་ལ་གསན་རོགས་གནང།

རྣམ་པ་ཡོངས་ལ་ཐོག་མར་དེ་ལོ་གསར་པའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ཨ་ནི་ད་དེ་རིང་ང་ཚོ་ལོ་གསར་པ་འདིའི་གི་ལེ་ཚན་ནང་ལོགས་ལ་ད་འདས་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གཅིག་འདིའི་ནང་ལོགས་ལ་ཡང་བོད་པའི་གི་གནད་དོན་དང་འབྲེལ་བྱས་རྒྱལ་སྤྱིའི་ནང་ལོགས་ལ་བོད་པའི་བོད་དོན་ཞུ་གཏུག་གི་ལས་འགུལ་ཁ་ཅིག་རེད་ད་ག་ནང་བཞིན་ཅིག་དབུས་བོད་མིའི་སྒྲིག་འཛུགས་སྲིད་སྐྱོང་སྤེན་པ་ཚེ་རིང་གཙོས་པའི་གི་ད་ལྷན་ཁང་རེད་ད་ག་ནང་བཞིན་སྤྱི་འཐུས་རྣམ་པ་ཚོས་གི་ཡ་ལོ་གཅིག་ནང་ལོགས་ལ་ཅིག་ཞུ་གཏུག་ཅིག་རྒྱ་གར་གཙོས་པའི་གི་ད་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལོགས་ལ་གནང་པའི་གི་ལས་དོན་ཁ་ཅིག་ལ་ཅིག་བསྐྱར་བརྡ་ཞུས་པ་དང་སྦྲགས་བྱས་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་གླེང་སློང་ཞུ་ཡས་ཡིན་ཨ་ནི་དེ་རིང་གི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན།

མང་གཙོའི་སྒྲིག་འཛུགས་ཀྱི་ཆ་ལག་དེ་འཁྲུག་པོ་ཞིག་བྱུང་ཡོད་དེ་ཡིན་ནས་ཕྱིའི་རྒྱལ་སྤྱིའི་གནད་དོན་གྱི་དང་འབྲེལ་བ་ཡོད་པའི་ཐོག་ནས་ཞུ་བས་ན། ཅིག་ཞུ་གཏུག་གི་ལས་འགུལ་དེ་ཚ་ཚ་འུར་འུར་འདྲ་པོ་ཅིག་བྱུང་ཡོད་རེད་བསམ་བསམ་ཞིག་ད་ང་ཚོ་གནས་ཚུལ་ཕྱོགས་སྡོམ་བྱེད་པའི་སྐབས་ལ་ཡང་དེ་ཤེས་རྟོགས་ཡོང་གི་འདུག་ད་དེའི་ནང་ནས། དཔེར་ན་ང་ཚོ་དཔེ་མཚོན་ཙམ་ཞིག་ཞུས་པས་ན་ནི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་ད་ད་ཨ་མི་རི་ཀའི་ནང་ལོགས་ལ་ཡང་ཐེངས་གཉིས་ཙམ་ཞིག་ཕེབས་པ་རེད། དེ་ནང་བཞིན་ཨོ་སི་ཀྲི་ལི་ཡ་དང་ཡུ་རོབ་ནང་ལོགས་འདུ་བ་ལ་ཕེབས་པ་རེད།

དཀའ་རྙོག་སེལ་ཡག་གི་གནད་དོན་འདིའི་ཐོག་ལ་མཇུག་འབྲས་ད་ཁྲིམས་འཆར་ཅིག་བསྣམས་ཡོད་རེད་དེའི་ཁྲིམས་འཆར་དེ་ལ་ཡང་མཇུག་འབྲས་དང་ཨ་ནི་ཅིག་ཤུགས་སྣོན་རྒྱག་ཡག་གི་ཐོག་ལ་ཡང་ཤུགས་གཙོ་བོ་ཞིག་གནང་ཡོད་རེད་ད། ད་ག་ནང་བཞིན་ཡུ་རོབ་གྲོས་ཚོགས་ཀྱི་ནང་ལོགས་ལ་ཡང་ད་བོད་དང་འབྲེལ་བའི་གི་ཨ་ནི་ད་དེ་ཤག་ཕྱིས་སུ་ད་ད་གནས་ཚུལ་ཡོངས་གྲགས་ཀྱི་ཐོག་ནས་ངོས་འཛིན་ཞུ་བཞིན་པ་བོད་ནང་ལོགས་ལ་ཡང་གཏན་འཇགས་སློབ་གྲྭའི་ནང་ལོགས་ལ་བཙན་དབང་གིས་བོད་པའི་སློབ་ཕྲུག་ཚོ། བཏང་བྱས་ད་ག་འདྲ། བོད་མི་རིགས་ཀྱི་གོམས་གཤིས་འདི་གས་འདི་ཨ་ནི། རྩ་མེད་འགྲོ་ཡག་གི་ཉེན་ཁ་འདུག་ཟེར་ཏེ་ད་ལྟ་སེམས་འཚབ་ཞིབ་ཅིག་གནས་ཚུལ་ཅིག་ཆགས་བསྡད་པ་འདི་ལ་ཡང་རྒྱལ་སྤྱིའི་ངོས་ནས་ངོས་ལེན་ཐོབ་ཆེད་ཡུ་རོབ་ཀྱི་གྲོས་ཚོགས་ནང་ལོགས་ལ་ཡང་ད་གྲོས་ཆོད་བཞག་པ་ཞིག་བྱུང་ཡོད་རེད། དེ་གས་འདི་ད་རྒྱལ་སྤྱིའི་ནང་ལོགས་ལ་ཡང་ངོས་འཛིན་ཆེན་པོ་ཅིག་ཐོབ་ཡོད་རེད་ངོས་འཛིན་ཐོབ་རེད་ཟེར་བྱས་ང་ཚོས་ད་ཞུས་ནས་འགྲིག། ཞུས་པ་གཅིག་པུ་མ་ཡིན་པར་དེ་དཔེར་ན། རྒྱ་ནག་གཞུང་གིས་དེ་ལ་ཡང་སྐྱོན་བརྗོད་དང་ཨ་ནི་ད་སྡུག་སྐད་རྒྱབ་པའི་བཟོ་འདྲ་ཅིག་བྱུང་ཡོད་ད་གང་ལྟར་སྐྱོན་བརྗོད་ཞིབ་ཅིག་བྱས་ཡོད་དེ་ག་རེ་མཚོན་གི་ཡོད་ཟེར་དུས་ཙམ་པ་རྒྱ་ནག་གཞུང་གིས་དེ་ལ་ཡང་ཕོག་ཐུག་ཞིབ་ཅིག་ཕྱིན་པ་དང་རྒྱ་ནག་གཞུང་གིས་ཆེ་མཐོང་ད་འཛམ་བུ་གླིང་ནང་ལ་རྒྱ་ནག་དང་ད་ཨ་རི་མཉམ་དུ་ལ་ཡང་འགྲན་རྩོད་བྱེད་མཁན་གྱི་ད་འཛམ་བུ་གླིང་འགོ་ཁྲིད་ཡིན་ཟེར་མཁན་གྱི་ད་རྒྱལ་ཁབ་འདི་འདྲ་ཞིག་གི་ཐོག་ལ་ཡང་མཛུབ་གུ་འཛུགས་ཡོང་དུས། ཁོ་རང་བཞིན་གྱི་ཆེ་མཐོང་ལ་ཡང་གནོད་ཡ་ཡིན་པ་དེ་ཁོ་ངེས་པ་ཡིན་དུས་འདི་འདྲ་ཞིག་གི་ཐོག་ནས་གནད་དོན་འདི་ལ་ཡང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཚོས་ཀྱིས་སྐྱོན་བརྗོད་ཤུགས་དྲག་བྱས་ཡོད་རེད། གཅིག་འདི་རེད། ད་འདི་ནས་ང་ཚོ་དོ་སྣང་བྱེད་དགོས་ཡ་གཅིག་ནང་ལོགས་ལ་དཔེར་ན། ལྷོ་ཨ་མི་རི་ཀའི་ནང་ལོགས་ལ་ཡང་ད་བོད་དོན་དང་འབྲེལ་བའི་ཐོག་ལ་ཡང་ཨ་ནི་ཅིག་རྒྱབ་སྐྱོར་གྱི་རྣམ་པ་དེ་སྔར་དང་མ་འདྲ་བར་ཤུགས་ཆེ་རུ་ཕྱིན་པ། ཨ་ནི་མེག་སི་ཀོ་ནང་ལོགས་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་རེད་ད་ག་ནང་བཞིན་ད་བྷ་ར་ཟིལ་དང་ཀོ་སི་ཊ་རི་ཀ་ཀོ་ལོམ་བྷི་ཡ་འདུ་བ་ལ་ཨ་ནི་དེ་དེ་བཞིན་གྱི་བོད་དོན་ཐོག་ལ་ཡང་རྒྱབ་སྐྱོར་འཚོལ་ཐབས་གནང་ཡག་ད་དེ་འདྲའི་ཞིབ་ཅིག་གནང་བསྡད་ཡོད་རེད་ད་དེ། ཁ་སུག་རེད། སྤྱིར་བཏང་ད་ལྟ་སྐྱབས་མགོན་རིན་པོ་ཆེ་དེང་སང་ཕྱིས་སུ་ད་ནུབ་ཕྱོགས་ཡུལ་གྲུ་ཁག་ལ་ཆིབས་བསྒྱུར་བསྐྱངས་ཡ། ཕྲན་བུ་ཉུང་རུ་ཕྱིན་པའི་འདི་འདྲའི་སྐབས་དེར་ཡང་འདི་ཁ་གསབ་ཀྱི་ཚུལ་དུ་ད་ག་ད། སྲིད་སྐྱོང་གི་འདིར་ཆེད་བཀའ་གནང་ཡོད་རེད་སྔ་རྗེས་སྐྱབས་མགོན་རིན་པོ་ཆེ་གིས་ད་ཁྱེད་རང་མང་ཙམ་བྱས་ཕྱི་ལོགས་ལ་ཡག་ནི། ལས་དོན་ཆེད་དུ་འགྲུལ་སྐྱོད་ཅིག་གནང་དགོས་རེད་ཅེས་འདི་འདྲའི་བཀའ་གནང་བ་དེ་གའི་འདི་ག་ད་གྲུབ་འབྲས་སོན་པ་ཅིག་ལ་ཡ། ངོས་འཛིན་ཞུས་པ་ཡིན་ན་འདི་ཡ་ཟུར་བ་ཅིག་ཡོད་རེད་ད་ད་ད། ཁྲིམས་འཆར་འདི། ད་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་ལོགས་ལ་ཡང་སླེབས་ཡོད་རེད་སླེབས་པ་མ་ཟད་དེ་ནི་གྲོས་བསྡུར་རིམ་པ་བྱས་བྱས་མཐའ་མ་དེ་ལ་ཡང་ནི་ཁྲིམས་འཆར་དེ་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་ལོགས་ནས་སྤྱི་མོས་ཀྱི་ཐོག་ནས་གཏན་འབེབས་གནང་བ་འདྲ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་དེ་ག་རེ་མཚོན་གྱི་ཡོད་རེད་ལབ་ན་ཨ་མི་རི་ཀའི་ངོས་ནས་ད་བོད་ཀྱི་དཀའ་རྙོག་སེལ་རྒྱུ་དེ་རྒྱ་ནག་གཞུང་གིས་དང་ལེན་མ་བྱས་པར་ལྷག་པ་ཡིན་ན་དེ་ཨ་མི་རི་ཀའི་ངོས་ནས་དེ་མ་འོངས་པར་དཀའ་ངལ་སེལ་རྒྱུ་ལྷག་བསྡད་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡིན་ཨ་ནི་བོད་དེ་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས། རྒྱ་ནག་གི་ད་གནའ་སྔ་མོ་ནས་ཆ་ཤས་རེད་ཟེར་ཡ་དེ་ཨ་ནི་ཏག་ཏག་བསྡད་ཀྱི་མི་འདུག་ཟེར་ཡ་ད་དེ་ཤུགས་ཆེན་པོ་ཞེ་པོ་ཅིག་གསུངས་ཡོད་ད་དེ་མ་འོངས་པ་ད་གང་ལྟར་བོད་དེ་ཇི་སྲིད་ཨ་ནི་གནད་དོན་དཀའ་རྙོག་དེ་མ་སེལ་གྱི་བར་དུ་ད་དེ་དེ་གནད་དོན་དེ་ལྷག་བསྡད་ཡོད་པ་ཅིག་ལ་ཡར་ཨ་མི་རི་ཀའི་ཁྲིམས་ཐོག་ནས་ངོས་ལེན་བྱས་པ་ཅིག་ཆགས་འགྲོ་ཡ་ཅིག་ཡིན་དུས་ཙམ་པ་ད་དེ་གནད་འགག་ཆེན་པོ་ཞེ་པོ་ཅིག་རེད་ད་དེ་ཨ་མི་རི་ཀའི་ཁྲིམས་ཡིག་དེ་གའི་དེ་གནད་འགག་ཆེན་པོ་རེད་ཟེར་ཞུས་པ་གཅིག་པོ་མ་རེད་ད་དཔེར་ན་ཨ་མི་རི་ཀས་ག་རེ་གནང་པ་ཡིན་ནའི

ཕྱོགས་ཆེ་ས་གཅིག་ནས་བལྟས་ཡོང་དུས་དབུས་བོད་མིའི་བཙན་བྱོལ་ནང་ཡོད་པའི་དབུས་བོད་མིའི་སྒྲིག་འཛུགས་གཙོས་པའི་གི་ད་བོད་མི་མང་སྤྱི་འཐུས་རེད་དེ་ནས་མ་ད་གཞུང་འབྲེལ་མ་ཡིན་པའི་མ་ཡིན་པའི་ཚོགས་པ་སྒྲིག་འཛུགས་ཁག་རེད་དེ་ནས་ཆུང་ས་ལ་ད་ཅིག་སོ་སོ་མི་སྒེར་གྱི་ངོས་ནས་ཅིག་བོད་དོན་དྲིལ་བསྒྲགས་དང་འབྲེལ་བའི་ལས་དོན་རེད་ལས་གཞི་རེད་ལས་འགུལ་མང་པོ་ཅིག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་སྤེལ་བ་འདི་ད་དེ་སྔ་བཙན་བྱོལ་ནང་ལ་བོད་མི་སླེབས་པ་ནས་བྱས་ནས་ལོ་དྲུག་ཅུ་དྲུག་ཅུ་རེ་གསུམ་རེ་བཞི་ནང་ལོགས་ལ། དེ་སྔ་སྤེལ་བ་ལས་ད་ལོ་ལྷག་ཙམ་ཅིག་སྤེལ་བ་ཅིག་ཆགས་བསྡད་ཀྱི་འདུག་ལྷག་པར་དུ་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་པ་ནང་བཞིན་རེད་ད་དབུས་བོད་མིའི་སྒྲིག་འཛུགས་འདི་བོད་པའི་གི་ད་གཞུང་རེད་བོད་མི་གི་སྐུ་ཚབ་ཅིག་མཚོན་གྱི་ཡོད་དུས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ད་ལྟ་རྒྱལ་སྤྱི་གི་ད་འཛམ་བུ་གླིང་རྒྱལ་ཁབ་རང་དབང་རེད་ད་ག་ནང་བཞིན་དམངས་གཙོའི་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་བོད་དོན་ཞུ་གཏུག་ལས་འགུལ་ད་སྤེལ་དང་སྤེལ་མུས་རེད་ལྷག་པར་དུ་བོད་མིའི་སྒྲིག་འཛུགས་ཀྱི་འོག་ལ་ཡོད་པའི་གི་བྷི་ཐྲེག་དང་བླངས་ཞུ་གཏུག་ལས་དོན་འདིའི་འོག་ལ་ཡང་ཞུ་གཏུག་ལས་འགུལ་སྤེལ་ནས་ད་ཅིག་སོ་སོའི་རྒྱལ་ཁབ་རང་དབང་ཡོད་པའི་གི་རྒྱལ་ཁབ་ནང་ལོགས་ཀྱི་གཞུང་འབྲེལ་མི་སྣ་ཚོ་རེད་ད་ག་ནང་བཞིན་གྲོས་ཚོགས་འཐུས་མི་རེད་ཨ་ནི་ཚོགས་པ་སྒྲིག་འཛུགས་ལ་བོད་པའི་གི་གནད་དོན་ཞུ་གཏུག་བྱས་ཡོད་རེད་ཨ་ནི་དེ་ནས་ད། སྤྱིར་བཏང་ནས་བོད་པའི་གི་གནད་དོན་འདི་འཛམ་བུ་གླིང་གི་གཞུང་གི་སྡིངས་ཆ་རེད་ཚོགས་པ་སྒྲིག་འཛུགས་ཀྱི་སྡིངས་ཆ་སྒང་ལ་ཞུ་གཏུག་བྱེད་ཡག་གི་ཐབས་ལམ་རེད་ལམ་ཀ་གལ་ཆེ་ཤོས་འདི་ལོ་ལྟར་རེ་བཞིན་ཨ་མི་རི་ཀ་གཙོས་པའི་གི་འཛམ་བུ་གླིང་ནང་གནང་བསྡད་ཡག་གི་ཐི་བེད་ལོ་པི་ཏྲེ་ད་ཞུ་གཏུག་གི་ཉིན་མོ་འདི་ཆགས་བསྡད་ཀྱི་ཡོད་དུས་འདི་ཡང་ད་ཅིག་ཏོག་དབྱིབས་རིམས་ནད་སྐབས་སུ་ཅིག། བར་མཚམས་ཆད་བྱས། དྲ་རྒྱའི་ཐོག་ནས་བྱས་རེད་དེ། ད་དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་འགོ་བཙུགས་བྱས་དངོས་སུ་སོ་སོའི་ས་གནས་དང་སོ་སོའི་རྒྱལ་ཁབ་ཀྱི་རྒྱལ་ས་ལ་འཛོམས་བྱས་གྲོས་ཚོགས་འཐུས་མི་ཁག་དང་ཐུག་འཕྲད་བྱས་ཡ་འདི་ཡང་ནི་ཅིག་དེ་སྔ་དང་བསྡུར་བ་ཡིན་ན་བོད་མི་གྲངས་འབོར་རེད་མང་དུ་ཕྱིན་པ་དང་ཞུ་གཏུག་གི་ལས་འགུལ་འདི་ཚོ་དེ་སྔ་ལས་ཚགས་ཚུད་པ་ཡོད་པ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཅིག་ད་རྒྱལ་སྤྱིའི་ནང་ལོགས་ལ་ཅིག་དད་གུས་བྱེད་ངེས་རེད། གུས་བརྩི་ཞུ་ངེས་རེད་ཨང་གཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་པའི་གི་གནད་དོན་དང་འབྲེལ་བྱས་ཐབས་ལམ་དབུ་མའི་ལམ་གྱི་ལངས་ཕྱོགས་འདི་ལ་རྒྱབ་སྐྱོར་དེ་སྔ་ཡོད་པ་ནང་བཞིན་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདི་ནང་ལོགས་ལ་ཡང་ཅིག་དེ་སྔ་དང་མི་འདྲ་བ་རྒྱབ་སྐྱོར་ཅིག་མཐུན་འགྱུར་གནང་མཁན་མང་པོ་ཅིག་བྱུང་ཡོད་རེད་ཨ་ནི་ད་འདི་ཚང་མ་ཅིག་ང་ཚོ་ད་བོད་པའི་གི་གནད་དོན

འགྱུར་བ་ཧ་ལས་པའི་ཆེན་པོ་ཅིག་བཏང་ཡོད་རེད་བཏང་བ་ནང་བཞིན་གྱི་འདས་པའི་ཟླ་བ་ཁ་ཤས་ནང་ལོགས་ལ་རྒྱ་ནག་གཞུང་གི་ད་ཤུགས་རྐྱེན་རེད་གནོན་ཤུགས་ཆེ་དྲགས་པའི་རྐྱེན་གྱིས་རྒྱལ་སྤྱིའི་ནང་ལོགས་ཀྱི་ད་གསར་འགོད་པ་རེད་ད་ག་ནང་བཞིན་གཅིག་ཚོགས་པ་སྒྲིག་འཛུགས་ཁག་ཅིག་གིས་དངོས་སུ་བོད་ཟེར་ཡ་དེ་ཚིག་དེ་བེད་སྤྱོད་བཏང་ཡ་མཚམས་བཞག་བྱས་ཞི་ཙང་བཏང་ཡ་འགོ་བཙུགས་པའི་གི་གནད་དོན་དེ་འདྲ་ཡང་ད་བྱུང་ཡོད་རེད་ལ་ད་ལྟ་ཡང་ད་མ་འོངས་པར་འབྱུང་འབྱུང་གི་ཡིན་པ་གཅིག་ཚང་མས་ད་གནད་དོན་དབྱེ་ཞིབ་པ་ཚོ་གིས་ངོས་འཛིན་བྱས་བསྡད་ཀྱི་འདུག་ཨཱ་རྒྱ་ནག་ནང་ལོགས་ཀྱི་ད་བཀའ་མོལ་ཞུ་བའི་སྐབས་སུ་ཨཱ་གལ་ཆེ་ཤོས་གཅིག་དེ་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདི་ཆ་མཚོན་པ་ཡིན་ན་རྒྱ་ནག་ནང་ལོགས་ལ་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་རེད་ད་ནང་བཞིན་ད་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ད་ལས་གནས་འདི་ཟིན་བྱས་ལོ་བཅུ་འཁོར་བའི་གི་དུས་ཚིགས་གཅིག་ཆགས་ཡོང་དུས་ཞི་ཅིན་ཕིང་གི་ཤུགས་རྐྱེན་རེད་དབང་ཤུགས་རེད་གནོན་ཤུགས་དེ་ད་བརྟན་པོ་དེ་སྔ་ནས་ཡོད་པ་ནང་བཞིན་དེ་ལས་ད་བརྟན་དུ་ཕྱིན་པ་དང་ད་ག་ནང་བཞིན་ཞི་ཅིན་ཕིང་གི་ད་སྒྲིག་འཛུགས་རེད་གཞུང་དེའི་འོག་ལ་བོད་པའི་གི་དཀའ་རྙོག་དེ་ད་དེ་ལས་ཛ་དྲག་པ་ཅིག་ཆགས་ཡིན་པ་ཅིག་ད་ད་ལྟ་འཛམ་བུ་གླིང་ནང་ལོགས་ལ་ཡོད་པའི་གི་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་རེད་ད་ག་ནང་བཞིན་ཅིག་རང་དབང་ཁང་པ་ལ་སོགས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་སོགས་ཀྱིས་ད་འདི་ལོའི་གི་སྙན་ཐོ་ནང་ལོགས་ལ་གཟིགས་ཡོང་དུས། བོད་ནང་ལོགས་ཀྱི་བོད་མི་ཚོའི་རང་དབང་རེད་ད་ག་ནང་བཞིན་བདེ་སྡུག་རེད་ཅིག་ད་གང་ལྟར་གཞི་རྩའི་གི་འགྲོ་བ་མིའི་ཐོབ་ཐང་ཆ་ཚང་ཅིག་ད་མེད་པ་བཟོ་ཡས་ཀྱི་སྲིད་ཇུས་ལག་བསྟར་བྱེད་ཀྱི་ཡོད་པ་དེ་མངོན་གསལ་དོད་པོ་ཅིག་ཆགས་བསྡད་ཀྱི་འདུག།
རེད་ད་ལྟ་འདི་རྒྱ་ནག་གི་ད་ཞི་ཅིན་ཕིང་གི་དབང་ཆ་འདི་བཟུང་དུས་ཟིན་པ་ད་ཡི་དེ་འདི་ལོ་འདི་ལྷག་ཅིག་སོང་སྟེ། ད་འདི་ཨ་མི་རི་ཀ་མཉམ་དུ་ལ་ཡང་འགྲན་རྩོད་ཤུགས་ཆེན་པོ་ཞུ་གི་ཡོད་རེད། ཨ་མི་རི་ཀས་ལྷག་པར་དུ་རྒྱ་ནག་གི་ད་ལྟ་འཐབ་ཇུས་ཀྱི་ཐོག་ལ་ཡང་འགྱུར་བ་ཤུགས་ཆེ་འགྲོ་གི་ཡོད་པ་འདི་འདས་པའི་ལོ་གཅིག་ནང་ལོགས་ལ།

དེ་དུས་ང་ཚོ་དེ་ནས་གནས་ཚུལ་མང་པོ་ཞིག་བཀོད་ཡོད་པ་རེད་ཕ་གའི་འབྲེལ་བ་ཞུས་བྱས་ཕ་གའི་བོད་པ་དེ་འདྲ་མང་པོ་ཞིག་ལ་འབྲེལ་བ་བྱས། ཁོང་ཚོ་ཕ་ནས་ད་ལྟ་རྒྱ་མི་མང་པོ་ཞིག་ལ་འབྲེལ་བ་ཡོད་བསྡད་པ་དེ་འདྲ་ཅིག་གསུང་གི་འདུག་ད་ལྟའི་དངུལ་ཉིན་མོ་རེ་ལ་སྒོར་མོ་བརྒྱ་ནས་སྒོར་མོ་བཞི་བརྒྱ་འདྲའི་དངུལ་འདྲ་སྤྲད་བྱས། མི་སྟོང་ཕྲག་གཉིས་བཏང་ཤག་ཟེར་གྱི་འདུག་ཨང་བཏང་བ་ཙམ་གཅིག་པོ་མ་ཡིན་པ་དེའི་ནང་ལོགས་ལ་ཨ་ནི་ད་སྒྲིག་ཆས་གོན་མི་འདུག་མ་གཏོགས་ཅི་མང་པོ་མེད་འགྲོ་ཟེར་གི་དོགས་པ་བྱས་ཡ་དེ་འདྲའི་གང་ལྟར་མི་སྣ་དེ་འདྲའི་མང་པོ་ཅིག་གིས་དུ་བ་རུབ་རྡུང་བྱས་ཡ་འདྲ་ད་བོད་པ་དེ་རེད། ཧོང་ཀོང་གི་ལས་འགུལ་བ་འདྲ་རེད། ཡུ་གུར་གྱི་ལས་འགུལ་བ་འདྲ་ལ་ཡ་གཅིག་འབུད་ཡ་རྒྱག་ཡ་ལ་སོགས་པ་དང་ཁ་པར་འཕྲོག་ཡ་ལ་སོགས་པ་ཉེས་རྡུང་བཏང་ཡ་དང་འདི་འདྲ་བྱུང་ཡོད་རེད་བ་ད་དེ་གནས་ཚུལ་དེ་ཆེན་པོ་ཞེ་པོ་ཅིག་ཆགས་ཡོང་གི་འདུག་དཔེར་ན་ད་དེ་གས་དེ། དཔེར་ན་དེ་ཤ་ཕྱིས་སུ་ཨ་མི་རི་ཀའི་ནི་གྲོས་ཚོགས་ཀྱི་ནང་ལོགས་ནས་ད་དེ་གནས་ཚུལ་དེ་ལ་ཡ་ཞིབ་འཇུག་བྱེད་དགོས་འདུག་ཟེར་ཡ་གི་ད་ག་འདྲ། གནས་ཚུལ་དེ་ཚབས་ཆེན་པོ་ཞིག་བརྩི་ཡ་བྱེད་ད་ད་དེ། ས་གནས་ས་ཐོག་གི་སྐོར་སྲུང་ལས་ཁུངས་ལ་ཡང་བཀོལ་སྤྱོད་བྱེད་པ་གཅིག་པུ་མ་ཡིན་པར། ད་ཁྲིམས་རང་གཏན་འབེབས་གནང་གི་འདུག་ཨང་ཁྲིམས་ཞིབ་བྱེད་དགོས་པ་ད་ལྟའི་ཁྲིམས་ཡིག་འདི་ལ་ཡང་ཤུགས་རྒྱབ་སྟངས་དེ་གའི་དེར་བལྟས་ཡོད་ན་ཨ་མི་རི་ཀའི་གཞུང་གི་ངོས་ནས་རྒྱ་ནག་གི་བྱ་སྤྱོད་དེ་གའི་དེའི་གང་ལྟར་ཐེར་འདོན་བྱེད་པ་གཅིག་པུ་མ་ཡིན་པར་མ་འོངས་པར་རྒྱ་ནག་གིས་དེ་འདྲའི་ལས་དོན་བྱས་པ་ཡིན་ན་དེ་གདོང་ལེན་བྱེད་སྟངས་ཀྱི་ཁྲིམས་ཀྱི་ཐོག་ནས་ད་གཏན་འབེབས་བྱས་ཡོང་དུས་ཙམ་པ་དེ་མ་འོངས་པར། རྒྱ་ནག་ལ་ཡང་ད་རྒྱ་ནག་གི་ཕྱི་ལོགས་ལ་ཡང་དུ་བ་ཐེ་ཇུས་བྱེད་ཡ་ད་འགུལ་སྐྱོད་བྱེད་ཡ་དེ་གས་དེ་ལ་ཡང་སྟངས་འཛིན་བྱེད་ཡ་ཡོང་བ་ཡོང་བ་ཡིན་པ་དེ་ངེས་པ་ཅིག་རེད་བསམ་གི་འདུག་ད་དེ་ནས་ད་ད་ཕྱི་ལོགས་ལ་ཡོད་པའི་བོད་པ་ཚོ་ལ་ཡང་ད་གནོན་ཤུགས་ག་འདྲ་སྤྲོད་ཀྱི་འདུག་ཟེར་ཡ་དེ་ད་ཨ་ནི་དྲ་རྒྱའི་ཐོག་ནས་ཨ་ནི་འཇབ་རྒོལ་གྱི་རྣམ་པའི་ཐོག་ནས་ཡང་ཅིག་སྤྱི་ཚོགས་དཀྲོག་རྐྱེན་བཟོ་ཡ་ཟེར་བ་དེ་ཡོང་གི་འདུག་ཟེར་ཡ་དེ་ཡོངས་ཁྱབ་ཀྱི་ཐོག་ནས་ད་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་ཉན་ཞིབ་ཀྱི་ཚོགས་འདུ་རིམ་པའི་ནང་ལོགས་ལ་འདི་བཀའ་མོལ་བྱུང་ཡོད་རེད་ལ་ཨ་ད། རང་དབང་ཁང་པ་དང་ད་ག་ནང་བཞིན། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་བྱེད་མཁན་གྱི་ཚོགས་པ་མང་པོ་ཅིག་གིས་སྙན་ཐོ་དེ་འདྲ་བཏོན་ཡོང་དུས་ཙམ་པ་འདི་ནང་ལོགས་ལ་ཡང། མངོན་གསལ་དོད་པོ་ཞེ་པོ་ཅིག་ཡང་ད་ངོས་འཛིན་དུས་ཕྱི་ནས་བྱུང་བསྡད་ཡོད་རེད་སྙན་ཐོ་བཏོན་ཡོད་རེད། དེ་གས་དེ་ད་འདས་པའི་ལོ་གཅིག་ནང་ལོགས་ལ་རྒྱ་ནག་གཞུང་གིས་ད་ཕྱི་ལོགས་ལ་ཡང་ཐེ་ཇུས་བྱེད་ཡག་གི་ཤུགས་རྐྱེན་དེ་ཆེ་རུ་འགྲོ་གི་ཡོད་པ་དེ་མངོན་གསལ་དོད་པོ་ཞེ་པོ་ཅིག་ཆགས་པ་རེད་བསམ་གྱི་འདུག་ད་དེ་ནས། འདས་པའི་ལོ་གཅིག་ནང་ལོགས་ལ་ཡང་ད་རྒྱལ་སྤྱིའི་ནང་ལོགས་ཀྱི་གནས་ཚུལ་མང་པོ་ཞིག་བྱུང་བའི་ནང་ལོགས་ལ་ཡང། བོད་པ་ལ་ཡང་ཅིག་ཆེ་མཐོང་ངོས་འཛིན་ཞུ་ཡས་འདྲ་མང་པོ་བྱུང་ཡོད་རེད་འདིའི་ནང་ལོགས་ནས། ད་བོད་པའི་ལས་དོན་ལ་ཡང་ཅིག་ངོས་འཛིན་ཞུས་པའི་ཐོག་ནས་ཡང་དུ་བ་ཆབ་སྲིད་བཙོན་ཟུར་འདྲ་རེད་བོད་པའི་འགོ་ཁྲིད་འདྲ་ལ་ཡང་གཟེངས་རྟགས་འདྲ་ཕུལ་མཁན་མང་པོ་བྱུང་ཡོད་རེད་ལ། ད་ནང་བཞིན་སྤྱི་ནོར་སྐྱབས་མགོན་ཆེན་པོ་མཆོག་ལ་ཡང་དབྱིན་ཡུལ་ནང་གི་ཡང་གཟེངས་རྟགས་འདྲ་ཕུལ་ཡོད་རེད་ད་ནང་བཞིན་ཡང་ད Philippines གི་ཡང་གཟེངས་རྟགས་འདྲ་ཕུལ་བ་འདྲ་བྱུང་བསྡད་ཡོད་རེད་ད་འདི་གའི་ཚང་མ་ལོགས་ཡང། གཅིག་ག་རེ་ཟེར་དགོས་རེད་བཟང་ཕྱོགས་ཀྱི་རྣམ་པ་བཟོ་འདྲ་གཅིག་ངོས་འཛིན་ཞུས་པ་ཡིན་ན་མི་འགྲིག་པ་མེད་པ་བཟོ་འདྲ་ཞིག་འདུག་ཨ་ནི་ད་ག་ནང་བཞིན། ད་འདས་པའི་ལོ་གཅིག་ནང་ལོགས་ལ་ཡང་ད་གནད་དོན་ཆེ་ཁག་ནང་ལོགས་ལ་ད་གཙོ་བོ་དེ། རྒྱལ་སྤྱིའི་གྲོས་ཚོགས་ཀྱི་འཐུས་མི་མང་པོ་ཞེ་པོ་གཅིག་ལ་ཡང་ད་བོད་པའི། ས་གནས་བོད་རིགས་སྤྱི་མཐུན་ཚོགས་པ་སོགས་རེད། ད་ག་ནང་བཞིན་སྤྱི་འཐུས་ལྷན་ཚོགས་ཀྱི་འཐུས་མི་སོགས་རེད། བཀའ་ཤག་གི་བཀའ་བློན་རྣམ་པ་སོགས་ཡང་དུ་བ་ཕྱོགས་བསྐྱོད་དེ་འདྲ་གནང་བྱས་ཞུ་གཏུག་ཞེ་པོ་གཅིག་གནང་ཡོད་རེད་ཞུ་གཏུག་གནང་བྱས་ད་ལྟ་དཔེར་ན། ད་རྒྱ་གར་ནང་ལོགས་ལ་ཡང། ལོ། འདས་པའི་ལོ་འདིའི་གི་ལོ་མཇུག་ཏུ་བ་ལི་ནས། ནི་རྒྱ་གར་རྒྱལ་ཡོངས་བཟོ་འདྲ་གཅིག་ལ་ཡང་ད་ཕྱོགས་བསྐྱོད་གནང་བྱས། ཨ་ནི་མངའ་སྡེ་ཚང་མའི་གི་ད་གྲོས་ཚོགས་འཐུས་མི་ད་ཕ་གིའི་གཞི་རིམ་རང་ནས། ལས་འགུལ་དེ་འདྲ་གནང་བྱས་སྤྱི་འཐུས་ལྷན་ཚོགས་ཀྱི་ད་ལྟ། ཞུ་གཏུག་གི་ཐབས་བྱུས་ཀྱི་ཡིག་ཆ་གཅིག་ཡང་གཏན་འབེབས་གནང་ཡོད་རེད་ད་དེ་གའི་དེ་ག་རེ་སྟོན་གྱི་ཡོད་རེད་ཟེར་ན། གཞུང་དང་མི་མང་ཚང་མའི་གི། མཉམ་འདྲེས་ཀྱི་ཐོག་ནས་གང་ལྟར་ལས་འགུལ་གྱི་ངོ་བོ་ཅིག་གི་ཐོག་ནས་ཕྱག་ལས་གནང་ཡག་གི་རྣམ་པ་དེ་ད་ལོ་འདི་ནང་ལོགས་གསལ་པོ་ཞེ་པོ་ཅིག་ཐོན་སོང་བསམ་གྱི་འདུག་ལགས། ལགས་འོང་ད་ད་ལྟ་ཅིག་བོད་ནང་ལོགས་ལ་བོད་པའི་གི་གནད་དོན་དེ་དེ་སྔ་ལས་ཅིག་སྡུག་ཏུ་ཕྱིན་པ་དེ་རྒྱལ་སྤྱིའི་ནང་ལོགས་ད་ཀྱི། བྱིས་རྫས་ཀྱི་འགྲོ་མི་ཐོབ་ཐང་ལྟ་ཞིབ་གནང་མཁན་གྱི་ཚོགས་པ་སྒྲིག་འཛུགས་ཁག་གིས་མངོན་གསལ་བྱས་ཡོད་པ་ནང་བཞིན་གཅིག་སྙན་ཐོ་མང་པོ་གཅིག་གསར་འགྱུར་བརྒྱུད་ལམ་ཁག་ནས་དེ་འདྲ་ཕྱིར་འདོན་བྱས་པ་ནང་བཞིན་རྣམ་པ་ཚོས་གཟིགས་ཡག་ཡོད་རེད་ད་བོད་ནང་ལོགས་ལ་རྒྱ་ནག་གཞུང་གིས་གཅིག་བོད་མིའི་ཐོག་གཅིག་སྲིད་ཇུས་འཛིན་སྟངས་འདི་ལ་འགྱུར་བ་གང་ཡང་ཕྱིན་མེད་པ་མ་ཟད་ད་དུང་ཡང་ད་ད་ལྟ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདིའི་ནང་ལོགས་ལ་གཅིག་སྡུག་ཏུ་ཕྱིན་པ་གཅིག་ཚང་མས་ངོས་འཛིན་བྱས་བསྡད་ཀྱི་འདུག་ལྷག་པར་དུ། རྒྱ་ནག་གི་རྒྱ་ནག་ནང་ལོགས་ཀྱི་ད་གཅིག་བཞུགས་པའི་གི་བོད་མི་ད་ཡིན་པ་མ་ཟད་ད་ཕྱི་ཕྱོགས་སུ་ཡོད་པའི་རང་དབང་རྒྱལ་ཁབ་ནང་ལོགས་ལ་བཞུགས་པའི་ཨ་རི་ལྟ་བུ་ནང་ལོགས་ལ་བཞུགས་པའི་གི་བོད་མི་གཙོས་པའི་གི་གཅིག་ད་རྒྱ་ནག་གཞུང་ལ་ངོ་རྒོལ་གནང་མཁན་རེད་ད་ག་ནང་བཞིན་གཅིག་རྒྱ་ནག་གཞུང་དང་ལྟ་ཕྱོགས་མི་མཐུན་མཁན་གྱི་གང་ཟག་འཐབ་རྩོད་པ་མང་པོ་གཅིག་ལ་སུན་གཙེར་བཟོས་ཀྱི་ཡོད་པ་དང་འདྲ་བྱས། འདས་པའི་ལོ་འདིའི་ནང་ལོགས་ལ་ཨ་མི་རི་ཀའི་གཞུང་གི་ངོས་ནས་ཡིན་ན་ཡང་གཅིག་རྒྱ་ནག་གཞུང་གི་ཐེ་ཇུས་དང་གཅིག་འཇིགས་སྐུལ་རེད་དྲག་གནོན་རང་དབང་རྒྱལ་ཁབ་ནང་ལོགས་ལ་ཡོད་པ་འདི་ཚོ་གཅིག་ལ་གདོང་ལེན་བྱེད་ཡག་ཆེད་དུ་གྲོས་ཚོགས་ནང་ལོགས་ལ་གཞུང་གི་ཁྲིམས་འཆར་བཟོས་པ་དང་ད་ག་ནང་བཞིན་གཅིག་གྲོས་ཚོགས་ནས་གཅིག་རྒྱབ་སྐྱོར་ཐོབ། ཐོབ་བཞིན་པའི་གནས་སྟངས་བྱུང་ཡོད་རེད། ད་ག་ནང་བཞིན་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་སོང་འདི་ལོ་ཡིན་ན་ཅིག་རྒྱ་ནག་གི་སྲིད་འཛིན་ཤི་ཅིན་ཕིང་ཨ་མི་རི་ཀའི་ནང་ལོགས་ལ་ལོ་དྲུག་རྗེས་སུ་ད་ཐེངས་མ་དང་པོ་འབྱོར་ཡོང་དུས་རང་བཞིན་གྱི་ཤི་ཅིན་ཕིང་གི་ལྟ་བ་འཛིན་སྟངས་རེད་ད་ག་ནང་བཞིན་ཅིག་ཤི་ཅིན་ཕིང་གིས།

དཀའ་སྡུག་རེད་ད་ག་ནང་བཞིན་ཅིག་དྲག་གནོན་བྱེད་ཡ་འདི་བོད་མི་ཙམ་མ་ཡིན་པར་སྤྱི་ཡོངས་ནས་ཅིག་རྒྱ་ནག་གཞུང་ལ་ཁ་གཏད་གཅོག་མཁན་ཆ་ཚང་ལ་ཡོད་པ་ཅིག་མངོན་གསལ་དོད་པོ་ཅིག་ཆགས་བསྡད་ཀྱི་འདུག་ད་ད་ད། བཙན་བྱོལ་ནང་ལ་ཡོད་པའི་གི་ད་དབུས་བོད་མི་སྒྲིག་འཛུགས་རེད་ད་ག་ནང་བཞིན་ཅིག་ད་བོད་མི་ཚོས་གི་ད་ད་ལྟ་བར་དུ་ཅིག་བོད་པའི་གི་གནད་དོན་འདི་སེལ་ཐུབ་ཡ་གི་ཐབས་ལམ་ཡག་ཤོས་འདི་ད་ཅིག་བོད་རྒྱ་འབྲེལ་མོལ་གི་ལམ་ནས་ཡིན་འདི། ཡིན་པ་ཐག་གཅོད་བྱས་པ་ནང་བཞིན་གཅིག་འདི་སེལ་ཡག་ལ་ད་ཐབས་ལམ་ཡག་ཤོས་འདི་ད་ལྟ་སྒྲིག་འཛུགས་ད་ཨ་མི་རི་ཀ་གཙོས་པའི་ཀྱི་རང་དབང་རྒྱལ་ཁབ་ཀྱི་གཞུང་ཁག་ཅིག་གི་སོ་སོའི་གྲོས་ཚོགས་ནང་ལོགས་ལ་ཁྲིམས་འཆར་གཏན་འབེབས་བརྒྱུད་བྱས་ཨ་ནི་རྒྱ་ནག་གཞུང་ད་གཅིག་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་ལྷན་དེ་འདྲས་བོད་རྒྱ་དཀའ་རྙོག་སེལ་ཡག་གི་ཐབས་ལམ་ཅིག་འཚོལ་དགོས་ཀྱི་ཡོད་པ་ཆགས་ཡོང་དུས་རང་བཞིན་གྱི་ད་འདས་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནང་ལོགས་ལ། ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་བོད་རྒྱ་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་འདི་ལ་ད་ཅིག་གནོན་ཤུགས་རེད་ཤུགས་རྐྱེན་གང་ཐུབ་ཡོང་ཡས་ཀྱི་ཆེད་དུ་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་སྲིད་སྐྱོང་གཙོས་པའི་ཀྱི་ད་ཞུ་གཏུགས་ཀྱི་ལས་འགུལ་རིམ་པ་མང་པོ་སྤེལ་ཡོད་རེད་ད་ད་ཉེ་ཆར་སྤྱི་ཟླ་བཅུ་གཅིག་ནང་ལོགས་ལ་ཆ་མཚོན་པ་ཡིན་ན་ཨ་མི་རི་ཀའི་ཀྱི་ཕྱི་སྲིད་ད་ལས་དོན་ཚོགས་ཆུང་གི་ངོས་ནས་ཁྲིམས་འཆར་འདི་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཐོབ་བྱས་ད་ད་གྲོས་ཚོགས་ནང་ལོགས་ལ་ཁྲིམས་འཆར་འདི་ད་དངོས་སུ་ཅིག། གཏན་འབེབས་བྱུང་དང་མ་བྱུང་དེ་ད་ལྟ་ཐག་གཅོད་བྱུང་ཡོད་མ་རེད་གང་ལྟར་ཨ་མི་རི་ཀ་ནང་བཞིན་གྱི་ད་རང་དབང་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་ཡང་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཞུ་གཏུགས་རིམ་པ་མང་པོ་ཅིག་གནང་ཡོད་རེད་གནང་བ་ནང་ལོགས་ནས་གཙོ་ཆེ་ཤོས་དེ་ད་གཞུང་ཁག་གི་གྲོས་ཚོགས་ནང་ལོགས་ལ་དངོས་སུ་ད་རྒྱ་ནག་མཉམ་དུ་བཀའ་བསྡུར་བྱེད་ཐུབ་ཡ་གྱི་ད་ཐབས་ལམ་ཅིག་འཚོལ་དགོས་ཡ་གྱི་ཆེད་དུ་གྲོས་ཆོད་དང་ཁྲིམས་དེ་འདྲ་གཏན་འབེབས་བྱུང་བ་ཡིན་ན་དེའི་གྱི་རྒྱ་ནག་གཞུང་ལ་དངོས་སུ་ཤུགས་རྐྱེན་ཆེན་པོ་ཅིག་ཐེབས་ཀྱི་ཡོད་པ་ད། ཚང་མས་ཀྱི་ཤེས་བསྡད་པ་ནང་བཞིན་ཅིག་རྒྱབ་སྐྱོར་ཡང་ད་ད་ལྟ་བར་དུ་ཐོབ་ཡོད་པ་ཅིག་མངོན་གསལ་དོད་པོ་ཆགས་བསྡད་ཀྱི་འདུག་དེ་ནས་ད་ད་ལྟ་ཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གནད་དོན་ད་འདི་གང་བྱས་ནས་ཞུ་གི་ཡོད་ཟེར་ན་ད་བོད་པའི་གི་དཀའ་རྙོག་འདི་རེད་བོད་པའི་གི་རྩ་དོན་རེད་ད་བོད་མིའི་གི་ངོ་བོ་འདི་ད་རྒྱལ་སྤྱིའི་ནང་ལོགས་ལ་ད་མངོན་གསལ་དོད་པོ་ཆགས་ཡག་གཙོ་བོ་གཅིག་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་མཛད་རྗེས་རེད་ད་ག་ནང་བཞིན་མཚན་འདི་ཚོའི་གི་ཤུགས་རྐྱེན་ཆེན་པོ་ཅིག་ཡོད་དུས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ད་འདས་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་སོང་ཅིག་བྱ་དགའ་རེད་ཆེ་བསྟོད་གནང་མཁན་མང་པོ་བྱུང་ཡོད་རེད་ལྷག་པར་དུ་འདི་ལོ་སྤྱི་འདས་ལོ་སྤྱི་ཟླ་བདུན་པའི་ནང་ལོགས་ལ་ཡིན་ན་ད་ད་ལྟ་ཨུ་ཛ་ར་ཛི་ཡ་ལྕམ་ཨ་མི་རི་ཀའི་གི་བོད་དོན་དམིགས་བསལ་སྐུ་ཚབ་ཆགས་བསྡད་ཡོད་རེད་ཁོ་རང་ཡང་དངོས་སུ་ཕ་གིར་བཞུགས་སྒར་དྷ་རམ་ས་ལ་ལ་ཕེབས་བྱས། སྐབས་དེ་དུས་གོང་ས་མཆོག་དང་མཇལ་འཕྲད་གནང་བའི་གི་གནས་ཚུལ་དེ་འདྲ་ཡང་བྱུང་ཡོད་རེད། སྤྱི་ཡོངས་ནས་འཛམ་བུ་གླིང་ཁྱོན་ཡོངས་ནང་ལོགས་ལ་སྤྱི་ལོ་ཉིས་སྟོང་ཉི་རྩ་གསུམ་ལོར་རེད་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ཉམས་ཞིབ་མཁས་པ་ཁག་ཅིག་གིས་རྒྱ་ནག་གཞུང་གིས་ད་ལྟ་བཅའ་སྡོད་སློབ་གྲྭ་དང་འབྲེལ་བ་ཡོད་པའི་གནད་དོན་དེའི་ཐོག་ལ་བརྟག་ཞིབ་གནང་དགོས་པའི་གི་བྱུང་ཡོད་རེད་དེ་ག་ནང་བཞིན་འཇར་མ་ནི་གི་གཞུང་གི་ངོས་ནས་ད་བོད་པའི་སློབ་ཕྲུག་གི་ད་ལྟ་བཅའ་སྡོད་སློབ་གྲྭ་དང་འབྲེལ་བའི་གནས་ཚུལ་འདི་ཚོ། ཅིག་མཚམས་འཇོག་དགོས་པའི་གི་སྐྱོན་བརྗོད་བྱས་ཡོད་རེད་དེ་ནས་ཡུ་རོབ་ཀྱི་གྲོས་ཚོགས་ནང་ལོགས་ལ་ཡང་ད་གྲོས་འཆར་ཁག་ཅིག་བཏོན་ཡོད་རེད་དེ་ནས་སྤྱི་ཟླ་བཞི་པའི་ནང་ལོགས་ལ་ཆ་མཚོན་པ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་གྱི་སྐུ་ཚབ་ཀྱིས་ད་རྒྱ་ནག་གཞུང་གི་ངོས་ནས་ཅིག་བོད་མི་ཚོ་ཅིག་བཅའ་སྡོད་སློབ་གྲྭ། བོད་པའི་སློབ་ཕྲུག་བཅའ་སྡོད་སློབ་གྲྭ་དང་འབྲེལ་བྱས་ཨ་ནི་གཅིག། བཀག་ཉར་ཁང་འདི་འདྲའི་ནང་ལ་བཞག་གི་ཡོད་པ་དང་སྦྱོང་བརྡར་སྤྲད་ཀྱི་ཡོད་པའི་གནད་དོན་འདིའི་ཐོག་ལ་ཡང་ད་གྲོས་བསྡུར་གནང་དགོས་ཀྱི་ཡོད་པ་ཟེར་གང་ལྟར་ད་གོ་ལ་ཁྱོན་ཡོངས་ནང་ལོགས་ལ་འདས་པའི་ལོ་འདི་ནང་ལོགས་ལ་བོད་པའི་གནད་དོན་འདི་གཅིག། ཉིན་རེ་ཉིན་རེ་མེད་པ་ཡིན་ནའི་དངོས་གནས། ལོ་གཅིག་ནང་ལོགས་ལ་ག་ལ་གང་འཚམ་ཅིག། རྒྱལ་སྤྱིའི་ནང་ལོགས་ལ་གཅིག་ཁྱབ་ཆེན་པོ་གཅིག་གནད་དོན་འདི་ཛ་དྲག་པོ་ཅིག་ཡིན་པ་གཅིག་ཐོན་ཐུབ་པ་གཅིག་ཆགས་བསྡད་ཀྱི་འདུག་ཨ། ལ་རེད་ད་ལྟ་དེའི་ནང་ལ་ད་ང་ཚོ་དེ་གྲུབ་འབྲས་སོགས་ཞིག་བྱེད་པ་ལྷོད་དུ་ཞུས་པ་ཡིན་ན་དཔེར་ན་ད་ཨ་མི་རི་ཀའི་སྲིད་འཛིན་རིམ་པ་རེད་ཕྱི་སྲིད་དྲུང་ཆེ་རེད་ཁོང་རྣམ་ཚོ་རྒྱ་ནག་དཔོན་རིགས་མཉམ་དུ་མཇལ་འཕྲད་རིམ་པ་གནང་ཡོད་རེད་དཔེར་ན་སྔ་མོ་བྷ་ལི་ནང་བར་དེའི་ཆུ་འགོ་ད་ལྟ་ད་ལྟ་རྒྱ་གར་རྒྱལ་ས་ལྡི་ལི་ལ་ཡ། སྟོབས་ཆེན་རྒྱལ་ཁབ་ཉི་ཤུའི་གི་ཚོགས་འདུའི་སྐབས་དུ་ལ་ཕར་ཕེབས་པ་རེད་དེ་ནང་བཞིན

ད་དེ་ག་ནང་བཞིན་ད་ལྟ་ཡུ་རོབ་གྲོས་ཚོགས་ཀྱི་ད་ལྟ་རྒྱ་ནག་དང་གྲོས་མོལ་ཚོགས་ཆུང་ཞིག་རྒྱ་ནག་ལ་ཡང་ད་འདས་པའི་ཟླ་བ་གཅིག་གོང་ལ་ཡང་དུས་ཕར་ཕེབས་རེད་དེའི་སྐབས་དེར་ང་ཚོ་དེ་ནས་ཡང་ལས་ཁུངས་ནས་བཀའ་འདྲི་ཞུས་པ་རེད་བཀའ་འདྲི་ཞུས་དུས་ཁོང་རྣམ་ཚོས་དེ་བོད་ཀྱི་གནས་ཚུལ་དེ་ང་ཚོ་གླེང་སློང་བྱེད་ཀྱི་ཡོད་ལྷག་པར་དུ་བོད་ནང་གཏན་འཇགས་སློབ་གྲྭའི་དཀའ་རྙོག་དེ་གའི་དེ་སྐོར་ལ་ང་ཚོ་ཤེས་ཀྱི་ཡོད་བཀའ་འདྲི་ཞུས་པ་ཡིན་ད་དུང་ཞུ་གི་ཡིན་ཞེས་གསུངས་ཡོད་རེད་གསུངས་པ་མ་ཚད་ཕྱི་ཟླ

ཐུགས་ཆེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་བསྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ངོ་དེབ་ནང་ཕྱི་ལོ་གསར་ཚེས་ཀྱི་འཚམས་འདྲི་གནང་ཡོད་པ་དེའི་ནང་ཕྱི་ལོ་ཉིས་སྟོང་ཉི་རྩ་བཞི་ལོ་གསར་པ་འདིའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་མཐའ་དག་ལྷུན་གྱིས་འགྲུབ་པ་དང། བོད་གངས་ཅན་ལྗོངས་དང་འཛམ་གླིང་ནང་ཞི་བདེ་དང་བདེ་སྐྱིད་ཀྱི་ཉི་མ་ཤར་བའི་སྨོན་འདུན་དང། འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་འཆམ་མཐུན་ཡོང་རྒྱུར། གྲོས་མོལ་གྱི་ལམ་ནས་དཀའ་རྙོག་སེལ་ཐབས་ཡོང་བའི་སྨོན་འདུན་དང་བཅས་གནས་མཆོག་རྡོ་རྗེ་གདན་ནས་འཚམས་འདྲི་ཞུ་གི་ཡོད་ཅེས་བཀོད་གནང་འདུག། ཡང། ཐའེ་ཝན་ནང་སྲིད་འཛིན་འོས་བསྡུ་བྱེད་པར་དུས་ཡུན། བདུན་གཉིས་ལས་ཉུང་བ་ལས་མེད་པའི་དུས་སྐབས་དང། ཕྱི་ལོ་གསར་ཚེས་ཀྱི་སྔ་ནུབ་ཀྱི་གསུང་བཤད་གནང་བའི་ནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས། རྒྱ་ནག་དང་ཐེ་ཝན་ཟླ་སྒྲིལ་ཡོང་རྒྱུ་ཡིན་པ་ཉག་གཅིག་ཡིན་པའི་སྐོར་སྔ་ལོ་ལས་ཚིག་ཐག་ཆོད་པའི་ཐོག་གླེང་གནང་ཡོད་པ་རེད་འདུག། ཡང་གསར་འགྱུར་གཞན་ཞིག་ལ་ཨ་མི་རི་ཀ་དང་རྒྱ་ནག་ཡུལ་གཉིས་བར་གཞུང་འབྲེལ་གྱི་འབྲེལ་ལམ་གསར་འཛུགས་གནང་ནས་ལོ་ངོ་བཞི་བཅུ་ཞེ་ལྔ་འཁོར་བའི་དུས་ཚིགས་དང་བསྟུན་ནས་ད་རེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཚེས་གཅིག་ཉིན་རྒྱལ་ཁབ་ཀྱི་དབུ་ཁྲིད་རྣམ་གཉིས་ཕན་ཚུན་ཕྱི་ལོའི་གསར་ཚེས་འཚམས་འདྲི་གནང་རེས་གནང་ཡོད་འདུག་ལ་སྲིད་འཛིན་ཞི་ཅིན་ཕིང་གིས་ཨ་རིའི་སྲིད་འཛིན་ཇོ་སྦའི་ཏིན་མཆོག་ལ། ཡུལ་གཉིས་ཀྱི་འབྲེལ་ལམ་སྲ་བརྟན་དང་དོན་དང་ལྡན་པ་ཡིད་ཆེས་འཕེར་བ་ཞིག་ཡོང་རྒྱུའི་རེ་བ་ཡོད་ཅེས་བཀོད་གནང་འདུག། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས། Marco Rubio། ཡིས་རྒྱ་ནག་དམར་པོའི་གཞུང་གི་སྲིད་བྱུས་འཛིན་ཕྱོགས་ཐོག་ལོ་མང་རིང་སྐྱོན་བརྗོད་གནང་བ་བཞིན། ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་ཡང། X། ཞེས་པའི་བརྡ་འཕྲིན་ཐོག་གནས་ཚུལ་ཞིག་བཀོད་པ་དེའི་ནང་རྒྱ་ནག་གཞུང་གིས། TikTok ཐོག་སྟངས་འཛིན་བྱེད་བབ་དེ་ནི་ཨ་མི་རི་ཀའི་ནང་གནས་ཚུལ་ཁག་མི་ཤེས་པ་བཟོ་བྱེད་དང། ཨ་མི་རི་ཀའི་ནུས་པ་ཆུང་དུ་གཏོང་བའི་ལས་དོན་གྱི་ཆ་ཤས་ཤིག་ཡིན་པ་རེད་ཅེས་བཀོད་གནང་ཡོད་པ་རེད་འདུག། ཡང་གསར་འགྱུར་གཞན་ཞིག་ལ། རྒྱ་ནག་གི་ཀན་སུའུ་ཞིང་ཆེན་གྱི་ཉེ་ཆར་ས་ཡོམ་གྱི་གོད་ཆག་ཚབས་ཆེ་ཕོག་ཡུལ་ནས་རྐྱེན་འདས་སུ་ཕྱིན་པའི་མིའི་ཕུང་པོ་གཉིས་རྙེད་སོན་བྱུང་བར་ད་ཆ་རྐྱེན་འདས་སུ་ཕྱིན་པའི་གྲངས་ཚད་བརྒྱ་དང་ལྔ་བཅུ་ང་གཅིག་ཆགས་ཡོད་འདུག།
ཡང་བོད་ཀྱི་ལོ་རྒྱུས་རིག་པ་བ